སྔ་དྲོའི་རླུང་འཕྲིན་ཐད་གཏོང་ལས་རིམ་འདི་ད་ལྟ་འགོ་འཛུགས་ཞུ་གི་ཡིན། ང་ལས་རིམ་འགོ་འཛུགས་ཞུ་མཁན་པ་སངས་དབྱངས་སྐྱིད་ཡིན་ད་རིང་གི་ལས་རིམ་ནང་ལ། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱིས་སྡེ་དགེ་ཁུལ་དུ་བོད་པའི་ཞི་རྒོལ་བ་ཚོ་ལ་དྲག་གནོན་བྱེད་རྒྱུ་ཤུགས་ཆེ་རུ་བྱེད་བཞིན་པར་མཚམས་འཇོག་དགོས་པའི་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པའི་སྐོར་དང། གདན་ས་དགའ་ལྡན་དུ་སེར་སྐྱ་མང་ཚོགས་སྟོང་ཚོ་བརྒལ་བས་ཆོ་འཕྲུལ་སྨོན་ལམ་གྱི་བྱམས་པ་གདན་འདྲེན་མཇལ་ཁ་ཞུས་ཡོད་པའི་སྐོར། Australia། ཀྱི་གྲོང་ཁྱེར Victoria གྱི་ནང་དུ་བོད་མི་ཚོས་ལོ་གསར་ལ་སྲུང་བརྩི་དང་དུས་མཉམ་དུ་བོད་དོན་ལས་འགུལ་འགོ་སྤེལ་ཡོད་པའི་སྐོར། ཡུ་རོབ་ཀྱི་རྒྱལ་ཁབ་ཉི་ཤུ་ཐམ་པའི་དབུ་ཁྲིད་རྣམ་པ་ཚོས་ཧྥ་རན་སི་རྒྱལ་ས་པེ་རི་སི་ནང་ལྷན་ཚོགས་ཀྱིས་ཡུག་རེན་གྱི་གནད་དོན་སྐོར་ལ་ཚོགས་ཆེན་འཚོགས་ཡོད་པའི་སྐོར་སོགས་སྙན་སྒྲོན་ཞུ་གི་ཡོད་རིམ་པས་གསན་རོགས་གནང། ད་ལྟ་སྔོན་ལ་འཛམ་གླིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱིས་སྡེ་དགེ་ཁུལ་དུ་བོད་པའི་ཞི་རྒོལ་བ་ཚོ་ལ་དྲག་གནོན་ཤུགས་ཆེ་བྱེད་བཞིན་པ་མཚམས་འཇོག་དགོས་པའི་གསར་འགོད་གསལ་བསྒྲགས་སྤེལ་གནང་འདུག་དེ་ཡང་ཡུ་རོབ་ཀྱི་རྒྱལ་ཁབ་སྦེལ་ཇམ་གྱི་རྒྱལ་ས། Brussels། གྱི་ནང་དུ་འཚོགས་བཞིན་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ལ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་དབུ་ཁྲིད་དང་འཐུས་མི་བརྒྱ་དང་བདུན་ཅུ་ཙམ་ཞིག་ལྷན་འཛོམས་ཡོད་པ་ཚོས་མཉམ་འབྲེལ་གྱི་གསལ་བསྒྲགས་ཤིག་སྤེལ་ཏེ་སྡེ་དགེ་ཁུལ་དུ་བོད་པའི་དགེ་འདུན་པ་གཙོས་པའི་ས་གནས་བོད་མི་ཚོས་འབྲི་ཆུའི་སྟོད་རྒྱུད་དུ་ཆུ་རགས་བརྒྱབ་རྒྱུའི་ལས་འཆར་ལ་འཚེ་མེད་ཞི་བའི་ཐོག་ནས་ངོ་རྒོལ་གྱི་ཆེད་དུ་ས་གནས་སྲིད་གཞུང་གི་མདུན་དུ་ཞི་རྒོལ་བྱེད་བཞིན་པ་དང། ས་གནས་མི་མང་གིས་པུས་མོ་སར་བཙུགས་ཏེ་ངུ་འབོད་བྱེད་བཞིན་ཡོད་ན་ཡང་རྒྱ་ནག་གཞུང་གི་དཔོན་རིགས་ཚོས་ཞུ་འབོད་བྱེད་མཁན་མི་སྟོང་ཕྲག་གཅིག་ཙམ་ཞིག་འཛིན་བཟུང་དང་དྲག་གནོན་བྱེད་བཞིན་པ་དེ་ཚོ་མཚམས་འཇོག་དགོས་པ་དང་རྒྱ་ནག་གཞུང་གི་འཛུགས་སྐྲུན་དེས་རྐྱེན་པས་བོད་མི་ཉིས་སྟོང་ལྷག་ཙམ་ཞིག་གནས་སྤོས་བྱེད་དགོས་ཀྱི་ཡོད་པ་དང་དུས་རབས་བཅུ་གསུམ་པ་ནས་བྱུང་བའི་རིན་ཐང་དང་བྲལ་བའི་ལྡེབས་རིས་ལ་སོགས་པའི་གནའ་རྫས་མང་པོ་ཞིག་གཏོར་བཤིག་ཏུ་འགྲོ་རྒྱུའི་ཆུ་གློག་གསར་རྒྱག་གི་ལས་འཆར་དེ་ཕྱིར་འཐེན་བྱེད་དགོས་ཅེས་འབོད་སྐུལ་ཞུས་པ་དང་གསལ་བསྒྲགས་དེའི་ནང་ད་དུང་བོད་མིའི་སྒྲིག་འཛུགས་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྡེ་དགེ་ཁུལ་དུ་འཚེ་མེད་ཞི་བའི་ངོ་རྒོལ་བྱེད་མཁན་ཚོར་དྲག་གནོན་བྱེད་ཕྱོགས་ནི་ཚད་ལས་བརྒལ་བ་ཞིག་རེད་ཅེས་དང་རྒྱ་ནག་གི་འགོ་ཁྲིད་ཚོས་བོད་མིའི་རང་དབང་དང་ཐོབ་ཐང་ལ་སྣང་མེད་བཏང་གི་ཡོད་པ་དང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལས་ཁེ་ཕན་གལ་ཆེ་བར་བརྩིས་པའི་སྣང་བ་གསལ་པོ་བསྟན་གྱི་ཡོད་ཅེས་དང། ང་ཚོས་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་མི་ཚོ་འཕྲལ་དུ་གློད་གྲོལ་དགོས་པ་དང་བོད་མིའི་ཐོབ་ཐང་དང་མངོན་འདོད་ལ་བརྩི་བཀུར་བྱེད་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ཅེས་དང། འཛམ་གླིང་མི་མང་ཚོས་ཀྱང་བོད་མིའི་རེ་འབོད་དེ་དག་ཐོས་པ་ཞིག་ཡོང་བའི་རེ་བ་ཡོད་ཅེས་སོགས་གསུངས་ཡོད་པ་རེད།

མཛད། རྣམ་རྩོམ་པ་པོ་རྒན་རྒྱ་ལོ་ལགས་ཀྱིས་ཁྲི་ཆེན་གུང་ཐང་སྐུ་ཕྲེང་དྲུག་པ་མཆོག་གི་མཛད་རྣམ་སྲིད་པ་མགུ་བའི་མཆོད་སྤྲིན་ཞེས་པ་དེ་ཁོ་རང་བོད་ནང་དུ་བཞུགས་པའི་སྐབས་སུ་འགོ་བཙུགས་པ་དང་མཇུག་བཙན་བྱོལ་ནང་དུ་བསྡུས་ཡོད་པ་དང་གོང་ས་མཆོག་ལ་དཔེ་དེབ་ཀྱི་མ་ཡིག་སྤྱན་འབུལ་ཞུས་པར་ཐུགས་དགྱེས་ཚོར་ཆེན་པོས་གླེང་བརྗོད་སྩལ་ཡོད་པ་སོགས་ངོ་སྤྲོད་གནང་ཡོད་པའི་གནས་ཚུལ་ཐོན་བཞག་ཨ་མི་རི་ཀའི་དམག་མིའི་ནང་དུ་ཡོད་པའི་པ་ལེ་སི་ཏི་ནིང་གི་མི་རིགས་ཡིན་པའི་དམག་མི་གཅིག་གིས་དེ་གའི་རྒྱལ་ས་ཝཱ་ཤིན་ཐན་ན་ཡོད་པའི་ཨིསི་རལ་གྱི་གཞུང་ཚབ་ཁང་གི་མདུན་དུ་རང་ལུས་མེར་སྲེག་བཏང་སྟེ་ཨིསི་རལ་ནས་གྷ་ཛ་ས་ཁུལ་གྱི་ནང་དུ་དམག་གིས་གཏོར་རྒོལ་ཤུགས་ཆེ་བྱེད་བཞིན་པར་ངོ་རྒོལ་བྱས་ཡོད་པའི་གནས་ཚུལ་ཐོན་འདུག་ཨ་མི་རི་ཀའི་དམག་སྤྱི་ཁང་གིས་གཟའ་ཉི་མའི་ཉིན་མོ་དེ་གའི་རྒྱལ་ས་ཝཱ་ཤིན་ཐན་ནང་གི་ཨིསི་རལ་གྱི་གཞུང་ཚབ་མདུན་དུ་ལོ་ན་ཉི་ཤུ་རྩ་དྲུག་ཡིན་པའི་རྐང་དམག་དམག་མི་གཅིག་གིས་རང་གི་ལུས་ལ་སྣུམ་བཤོས་ཏེ་རང་ལུས་མེར་སྲེག་བཏང་པའི་རྗེས་ལ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་བྱུང་ཡོད་པ་དང། དེ་ནི་ཡིད་སྐྱོ་བའི་དོན་རྐྱེན་ཞིག་ཡིན་པ་དང་རྒྱལ་སྲུང་དྲུང་ཆེ Lloyd Austin ནས་གནས་ཚུལ་དེ་ཚོ་མཁྱེན་རྟོགས་ཡོད་པ་ཞིག་རེད་ཅེས་སོགས་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པས་གཟའ་ཟླ་བའི་ཉིན་མོར་ཕྱིར་བསྒྲགས་གནང་ཡོད་པ་རེད།

གཟའ་ཟླ་བའི་ཉིན་མོ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་གཟའ་འཁོར་དྲུག་རིང་གི་ལྷན་ཚོགས་དེ་དབུ་འཛུགས་གནང་པའི་ཐོག་ལ་སྤྱི་ཁྱབ་དྲུང་ཆེ་མཆོག་ནས་གོང་ཞུས་ཀྱི་འབོད་སྐུལ་དེ་དག་གནང་པ་དང་སྦྲགས། ཧ་མཱས་ཤོག་ཁག་གིས་ཨིསི་རཱཨེལ་གྱི་ཞི་བའི་མི་མང་བསད་པ་དང་སྡུག་སྦྱོར་བཏང་པ། ལོག་གཡེམ་སྤྱད་པ། དཀར་ནག་དབྱེ་བ་མེད་པའི་ཐོག་ནས་ཨིསི་རཱཨེལ་ཐོག་ལ་མེ་ཤུགས་འཕུར་མདའ་བརྒྱབ་པ་སོགས་ནི་བདེན་པ་དག་སྐྱེལ་བྱེད་ཐབས་མེད་པ་ཞིག་རེད་ཅེས་དང། ཡང། ཨིསི་རཱཨེལ་ནས་ཧ་མཱས་ཀྱི་བྱ་སྤྱོད་ལ་བརྟེན་ནས་པ་ལེ་སི་ཏི་ནིང་གི་ཞི་བའི་མི་མང་ཚོ་དྲག་རྒོལ་བྱེད་ཡུལ་ཞིག་ཏུ་འགྱུར་བཞིན་པ་དེ་དག་ཡང་བདེན་པ་དག་སྐྱེལ་བྱེད་ཐབས་མེད་པ་ཞིག་རེད་ཅེས་གསུངས་ཏེ་ཕྱོགས་གཉིས་ཀར་སྐྱོན་བརྗོད་ཤུགས་ཆེ་ཞིག་གནང་ཡོད་པ་རེད། རྒྱ་ནག་ནང་དུ་ཏོག་དབྱིབས་རིམས་ནད་སྔོན་འགོག་གི་སྨན་ཁབ་བརྒྱབ་པའི་རྗེས་ལ་ཕྲ་ཕུང་དཀར་པོ་མང་སྐྱོན་གྱི་ནད་གཞི་ཕོག་མཁན་སུམ་སྟོང་མ་ཟིན་ཙམ་ཞིག་གིས་ཟླ་བ་རྗེས་མའི་གལ་ཆེའི་ཚོགས་ཆེན་གཉིས་ཟེར་བའི་སྐབས་སུ་སྙན་ཞུ་ཕུལ་ཏེ་ཞུ་གཏུག་བྱེད་རྩིས་ཡོད་པ་རེད།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་དངོས་གཞི་ཁག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞིར་ཁ་གཡར་ཏེ་སྡེ་དགེའི་ཁུལ་གྱི་ཡུལ་མི་ཉིས་སྟོང་ཙམ་ཞིག་གནས་སྤོས་བྱེད་རྒྱུའི་བཙན་བཀའ་བཏང་བ་དེར་སྡེ་དགེའི་ཡུལ་མི་ཚོས་ཞི་བའི་ཐོག་ནས་ངོ་རྒོལ་དང་ཞུ་འབོད་བྱེད་བཞིན་ཡོད་པ་དང་དེ་ཚོར་རྒྱ་ནག་གཞུང་ནས་གསན་འཇོག་བྱེད་ཀྱི་མེད། བཙན་བྱོལ་དུ་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱིས་མཉམ་འབྲེལ་གྱི་གསལ་བསྒྲགས་སྤེལ་ཏེ་བོད་མི་ཚོའི་ཐོག་ལ་དྲག་གནོན་དེ་དག་ཕྱིར་འཐེན་བྱེད་དགོས་པ་སོགས་རེ་འབོད་ཞུས་ཡོད་པའི་གནས་ཚུལ་ཁག་ཕུན་ཚོགས་ལྷུན་འགྲུབ་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཉེ་ལམ་ཛ་དྲག་གི་གནས་ཚུལ་ཐོན་གསལ་དུ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞི་ལ་ཁ་གཡར་ནས་སྡེ་དགེའི་ཡུལ་མི་ཚོ་ལ་གནས་སྤོ་བྱེད་དུ་བཅུག་པའི་བཙན་བཀའ་བཏང་ནས་ཡུལ་མི་ཚོ་ཡི་རེ་ཞུ་ལ་ཁ་ཡ་བྱས་མེད་པར་མ་ཟད་ཡུལ་མི་ཁག་ཅིག་གི་ཐོག་ལ་དྲག་གནོན་དང་བཅས་ཕོ་མོ་ཆིག་སྟོང་ལྷག་ཙམ

སྤྱི་ལོ་གཅིག་སྟོང་ཉིས་བརྒྱ་བདུན་ཅུ་དོན་དྲུག་ལོ་ལ་འགྲོ་མགོན་ཆོས་རྒྱལ་བབས་པ་རྒྱ་ནག་ནས་ཕྱིར་ས་སྐྱ་རུ་ཆིབས་བསྒྱུར་གནང་དུས་ས་སྐྱའི་གྲུབ་མཐའ་ལ་གྱུར་ཡོད་པ་མ་ཟད། སྡེ་དགེ་རྒྱལ་པོ་བླ་ཆེན་བྱམས་པ་ཕུན་ཚོགས་ཀྱི་རྒྱབ་སྐྱོར་འོག་ཏུ་དགོན་པའི་འདུ་ཁང་སོགས་རྟེན་དང་བརྟེན་པ་དང་བཅས་པ་གསར་སྐྲུན་གནང་ཞིང་རིག་གནས་གསར་བརྗེ་ཆེན་པོ་ཡི་སྐབས་སུ་ཕལ་ཆེར་ཉམས་ཆག་ཆེན་པོ་མ་ཐེབས་པར་ལྷག་ལུས་བྱུང་ཡོད་པ་ཞིག་ཡིན་པ་རེད། སྐབས་དེའི་གངས་ལྗོངས་ཉི་གཞོན་དྲ་བ་ཞེས་པའི་གསར་འགོད་པ་ས་གནས་དེ་ལ་བསྐྱོད་སྐབས་དབོན་སྟོད་དགོན་དུ་འདུ་ཁང་དང་ལྷ་ཁང་སྲུང་མ་ཁང་སོགས་ལྷ་ཁང་རྙིང་པ་འགའ་ཡོད་པ་མཇལ་ཡོད་པ་དང། དགོན་པའི་ནང་དུ་རིན་ཐང་བྲལ་བའི་ལྡེབས་རིས་རྙིང་པ་གང་མང་བཞུགས་ཡོད་པ་རྣམས་ཀྱང་མཇལ་ཡོད་ཅིང། དབོན་སྟོད་དགོན་པའི་མཁན་པོ་མཁྱེན་རབ་དབང་ཕྱུག་གིས་གསར་འགོད་པ་རྣམས་ལ་དགོན་པ་དེ་ཡི་ལྷ་ཁང་རྙིང་ཤོས་ཡིན་པའི་གནའ་རབས་ཀྱི་དཔལ་ལྡན་ལྷ་མོ་ཡི་ལྷ་ཁང་དུ་ཁྲིད་ཡོད་པ་དང། ལྷ་ཁང་དེ་ཡི་ནང་ལ་སངས་རྒྱས་ཤཱཀྱ་ཐུབ་པ་དང་མགོན་པོ་འོད་དཔག་མེད་རྒྱལ་བ་རིགས་ལྔ་དང་རྡོ་རྗེ་འཆང་སྒྲོལ་ལྗང་གནས་བརྟན་བཅུ་དྲུག། ཀུན་རིག་རྩ་ལྷ་སོགས་ལྡེབས་རིས་ཁག་བཅུ་ལྷག་ཙམ་བཞུགས་ཡོད་པ་རྣམས་སྐབས་དེ་ལ་དངོས་སུ་མཇལ་རྒྱུ་ཡོད་པ་རྣམས་ཤིན་ཏུ་ནས་ཀྱང་རྩ་ཆེན་ཡིན་པ་དང་ལྡེབས་རིས་ཀྱི་ནང་དོན་རྒྱ་ཆེ་བ་དང་སྒྱུ་རྩལ་གྱི་ཁྱད་ཆོས་འབུར་དུ་ཐོན་ཞིང་མཚར་སྡུག་གི་འོད་ཟེར་འཕྲོ་ཞིང་མཆིས་ཞེས་གསར་འགྱུར་བཀོད་ཡོད་པ་ད་ལྟའང་མཐོང་རྒྱུ་ཡོད་པ་དེ་བཞིན་རེད། སྐབས་དེ་ལ་རྒྱ་ནག་སི་ཁྲོན་སློབ་གྲྭ་ཆེན་མོ་ཡི་དགེ་རྒན་ཆེན་མོ། མིང་དུ་གྲགས་པའི་ཐང་ག་ཡི་བརྒྱུད་འཛིན་པ་རྒན་དཀོན་མཆོག་བསྟན་འཛིན་ལགས་དང་དམངས་ཁྲོད་ཐང་ག་སྡུད་ཉར་བ་ནོར་བུ་ལགས་དེ་མིན་རི་མོ་བ་གྲགས་ཅན་སྟེ་ཨོ་རྒྱན་ཆོས་འཕེལ་ལགས་དང་ཡོན་ཏན་ཚེ་རིང་ལགས་དབང་ཆེན་ལགས་སོགས་ཆེད་མཁས་པ་རྣམས་ཀྱིས་དབོན་སྟོད་དགོན་པའི་ལྡེབས་རིས་ལ་གདེང་འཇོག་ཚད་མཐོན་པོ་གནང་ཡོད་པར་མ་ཟད། སྐབས་དེའི་རིག་དངོས་དང་ཆོས་ལུགས་ཀྱི་འབྲེལ་ཡོད་སྡེ་ཁག་ལ་སྲུང་སྐྱོབ་བྱེད་ཐབས་དང་མུ་མཐུད་ནས་ལྡེབས་རིས་ཀྱི་ལོ་རྒྱུས་དང་སྒྱུ་རྩལ་རིན་ཐང་ལ་ཞིབ་འཇུག་བྱ་དགོས་པའི་འབོད་སྐུལ་གནང་ཡོད་པ་བཅས་སྤྱི་ཚོགས་དྲ་ལམ་ཐོག་ལ་ཡོངས་གྲགས་སུ་གནས་ཚུལ་སྤེལ་ཡོད་པ་རེད། དེའི་ནང་ནས་དགེ་རྒན་ཆེན་མོ་དཀོན་མཆོག་བསྟན་འཛིན་ལགས་ཀྱིས་ལྷ་སྐུ་ཡི་ཆ་ཚད་དང་ཚོན་མདངས་ཀྱི་སྤུས་ཀ། རི་མོ་ཡི་འབྲི་ཐབས་སོགས་ལས་ལྡེབས་རིས་འདི་ཕལ་ཆེར་དུས་རབས་བཅུ་བཞི་པ་ནས་བཅོ་ལྔ་པའི་བར་ལ་བཞེངས་པ་འདྲ་འདུག་ཅེས་གསུངས་ཡོད་པ་དང། ཆེད་མཁས་པ་མང་ཤོས་ཁོང་གི་གསུང་ལ་འཐད་པ་བྱུང་ཞིང་རི་མོ་བ་ཡོན་ཏན་ཚེ་རིང་ལགས་དང་དབང་ཆེན་ལགས་སོགས་ཡུལ་དངོས་སུ་ཞིབ་དཔྱད་གནང་བར་བརྒྱུད་ནས། ལྡེབས་རིས་དེ་ནི་ད་ལྟའི་བར་ལ་ས་གནས་དེ་ག་ནས་རྙེད་པའི་ཆེས་རིན་ཐང་ཆེ་བའི་བོད་བརྒྱུད་ནང་བསྟན་གྱི་ལྡེབས་རིས་ཤིག་ཡིན་པ་དང། དེ་ནི་བོད་ཀྱི་རི་མོ་སྒྱུ་རྩལ་ལ་ཞིབ་འཇུག་བྱེད་པའི་ཐད་ལ་དཔྱད་གཞིའི་རིན་ཐང་གལ་ཆེན་ལྡན་འདུག་པའི་སྐོར་གསུངས་ཡོད་པ་རེད། ད་ལན་རྒྱ་ནག་གཞུང་གིས་ཆ་བགོས་བྱས་ཡོད་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཞེས་པའི་ཁོངས་གཏོགས་སྡེ་དགེ་ཡི་དབོན་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་ཚོ་དང་དེའི་ཉེ་འཁོར་གྱི་མང་ཚོགས་རྣམས་ཀྱིས་དེ་སྔར་རྒྱ་ནག་གཞུང་གིས་ཆུ་གློག་ས་ཚིགས་གསར་རྒྱག་གི་ལས་གཞི་ལ་ངོ་རྒོལ་བྱས་ཡོད་པའི་རྒྱུ་མཚན་གྱིས། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཀྱི་སྔ་དྲོ་ལ། ས་གནས་ཉེན་རྟོག་པས་སི་པན་ཁུ་བ་དང་གློག་གི་མེ་མདའ་བེད་སྤྱོད་བཏང་ནས་དགེ་འདུན་པ་དང་མང་ཚོགས་ཕལ་ཆེ་བ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་དང་དེའི་ནང་ནས་དགེ་འདུན་པ་ཁག་ཅིག་དང་མི་མང་པོ་ཞིག་ལ་ཉེན་རྟོག་པས་གདུག་རྩུབ་ཆེ་བའི་གཅར་རྡུང་འོག་ཏུ་རྨས་སྐྱོན་ཕོག་ཡོད་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། བོད་ནང་ནས་འདི་གའི་ཨ་རིའི་རླུང་འཕྲིན་ཁང་ལ་གནས་ཚུལ་འབྱོར་བ་ནང་གསལ་བ་ལྟར་ན་བོད་ནང་ཚེས་ཉི་ཤུ་གཅིག་གི་དགོང་དྲོ་ལ། ས་གནས་ཀྱི་རྒྱ་མི་ལས་བྱེད་པས་དབོན་སྟོད་དགོན་པའི་དོ་དམ་མི་སྣ་དང་གྲོང་ཚོ་ཁག་གི་འཐུས་མི་ཚོ་ལ་གྲོས་བསྡུར་བྱེད་རྒྱུ་ཡོད་ཅེས་སྐད་བཏང་ཡོད་པ་ལྟར། ཁོ་ཚོ་གྲོས་བསྡུར་བྱེད་ཡུལ་དུ་སླེབས་རྗེས་གློ་བུར་དུ་འཛིན་བཟུང་བྱས་ཏེ་ཁོ་ཚོ་ཡི་གནས་སྟངས་ཅི་ཡང་གོ་རྒྱུ་མེད་པར་ཆགས་ཡོད་པ་རེད། དེའི་རྗེས་ལ་ས་གནས་དེ་ཡི་དྲ་རྒྱའི་བརྒྱུད་ལམ་དང་ཁ་པར་གྱི་བརྡ་རྟགས་ཡོད་ཚད་བཀག་སྟེ་མི་མང་གི་ཁ་པར་ཡོད་ཚད་གཞུང་བཞེས་བཏང་ནས་དྲ་ལམ་ཐོག་དེའི་སྐོར་གྱི་གནས་ཚུལ་ཕྱི་སྤེལ་བྱེད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་རེད།

ས་གནས་གཞན་དུ་གནས་སྤོ་བྱ་དགོས་པའི་བཙན་བཀའ་གཏོང་གི་ཡོད་པའི་ཁོངས་ལས་སྐམ་ཐོག་ཆུ་གློག་ས་ཚིགས་ཞེས་པ་ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་དེའི་མཐའ་སྐོར་ནས་གནས་སྤོ་བྱེད་བཞིན་ཡོད་པའི་བཙན་བཀའ་བཏང་ཡོད་པའི་དགོན་པ་དྲུག་ཡོད་པ་དེ་དག་ནི་སྡེ་དགེ་ཡི་ཁོངས་སུ་ཡོད་པའི་ཡེ་ན་དགོན་པ་དང་དབོན་སྟོད་དགོན་པ་མཁར་མདོ་དགོན་པ་རབ་བརྟན་དགོན་པ་དགོན་གསར་དགོན་པ་དེ་བཞིན་འཇོ་མདའ་ཡི་ཁོངས་ཀྱི་བཀྲ་ཤིས་དགོན་པ་བཅས་ཡིན་པ་རེད། ཉེ་བའི་ལོ་ཤས་ཀྱི་རིང་ལ་རྒྱ་ནག་གིས་འབྲི་ཆུ་ཡི་རྒྱུད་དུ་ཆུ་མཛོད་གསར་རྒྱག་གི་ལས་གཞི་སྤེལ་འགོ་ཚུགས་པ་ནས་བཟུང་ཁུལ་དེ་ལ་གྷེ་སེ་ཡིས་ས་གནས་མང་པོ་ཞིག་ལ་རི་ཉིལ་བ་དང་གཙང་ཆུ་ཡི་ཆུ་འགོ་བཅད་ནས་རང་བྱུང་གི་གནོད་སྐྱོན་ཅི་རིགས་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། སྡེ་དགེ་ཡི་དབོན་སྟོད་གྲོང་ཚོ་དེ་བཞིན་འབྲི་ཆུ་ཡི་བཞུར་རྒྱུན་དུ་ཆུ་རགས་གསར་རྒྱག་དང་ཁུལ་དེའི་དགོན་སྡེ་དྲུག་དང་འབྲི་ཆུ་ཤར་ནུབ་ཀྱི་གྲོང་ཚོ་ཉི་ཤུ་རྩ་ལྔ་ཡས་མས་ཤིག་གནས་སྤོ་བྱེད་དགོས་པའི་ལས་གཞི་ལ་མོས་མཐུན་མེད་པར་བརྟེན། ས་གནས་བོད་པ་མང་དག་ཅིག་ཟླ་བ་འདིའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་མི་དམངས་ཚོགས་ཁང་གི་སྒོ་འགྲམ་དུ་འདུ་འཛོམས་ཀྱིས་རྒྱ་གཞུང་གི་ལས་གཞི་དེ་མཚམས་འཇོག་བྱ་དགོས་པའི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང། དེ་ནས་ཚེས་ཉི་ཤུ་གཉིས་ཉིན་ལ་སླར་ཡང་སྡེ་དགེ་རྫོང་ཁོངས་ཀྱི་དབོན་ཐོག་གྲོང་ཚོ་ཡེ་ན་དགོན་དུ་ས་གནས་ལས་བྱེད་པ་ཡོང་སྟེ་དགོན་པའི་ལས་སྣེ་དང་མི་དམངས་ལ་བཙན་བཀའ་གཏོང་སྐབས་ཡེ་ན་དགོན་གྱི་ལས་སྣེ་དང་ས་གནས་མི་དམངས་རྒན་གཞོན་མང་པོས་རྒྱ་མིའི་ལས་བྱེད་པ་ཡི་མདུན་དུ་པུས་མོ་ས་ལ་བཙུགས་ཏེ་ངུ་འབོད་བྱས་ཡོད་པའི་བརྙན་ཞིག་ཐོན་ཡོད་པ་སྤྱི་ཚོགས་དྲ་ལམ་ཁག་ཏུ་དཔྱད་བརྗོད་སྣ་ཚོགས་བྱུང་དང་འབྱུང་བཞིན་པ་རེད། བོད་ནང་གི་ཛ་དྲག་གནས་སྟངས་དེ་ལ་གདུང་སེམས་མཉམ་བསྐྱེད་དང་རྒྱ་ནག་གཞུང་གིས་དེ་ལྟ་བུ་ཛ་དྲག་གི་བྱེད་བབ་མཚམས་འཇོག་བྱེད་དགོས་པར་མ་ཟད་རྒྱལ་སྤྱི་ཡི་སྤྱི་ཚོགས་ནས་ཀྱང་རྒྱ་ནག་གཞུང་ལ་བོད་ནང་གི་གྲོང་ཚོ་གནས་སྤོ་བྱེད་བཅུག་པའི་ལས་འགུལ་མཚམས་འཇོག་ཡོང་རྒྱུའི་རེ་སྐུལ་བྱས་འདུག་འདི་ཚེས་ཉི་ཤུ་གཉིས་ཀྱི་ཉིན་གྱི་ཕྱི་དྲོ་ལ། བཞུགས་སྒར་དུ་ཡོད་པའི་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་བཞི་སྟེ། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ་ས་གནས་གཞོན་ནུ་དང་བུད་མེད་ཚོགས་པ་བཅས་གཙོས་པའི་བོད་པ་བརྒྱ་ལྷག་ཙམ་བཞུགས་སྒར་དུ་སྐད་འབོད་དང་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྡེ་དགེ་ཡུལ་མི་ཚོའི་ཞི་བའི་ངོ་རྒོལ་དང་རྒྱ་ནག་གིས་དྲག་གནོན་བྱེད་བཞིན་པ་དེ་ཚང་མས་མིག་མཐོང་ལག་ཟིན་ཡོད་པ་དང། རྒྱ་ནག་དམར་པོ་གཞུང་གིས་བོད་པ་ཚོ་ཡི་ཁེ་དབང་ལ་སྣང་མེད་བཏང་བའི་བྱེད་སྟངས་དེ་ལ་རྩ་བ་ཉིད་ནས་དང་ལེན་བྱེད་ཐབས་བྲལ་བ་དང། རྒྱ་ནག་གཞུང་གིས་སོ་སོ་ཡི་འདུ་ཤེས་འཛིན་སྟངས་ཀྱི་དགོས་མཁོ་དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་བཞག་ཡོད་པ་དེ་གསལ་པོ་མཚོན་ཡོད། རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་ཟིན་པའི་བོད་པ་ཡོད་ཚད་གློད་བཀྲོལ་གཏོང་དགོས་པ་མ་ཟད། བོད་པ་ཚོ་ཡི་སོ་སོ་ཡི་ཁེ་དབང་དང་ཕུགས་འདུན་ལ་གུས་བརྩི་བྱ་དགོས། བོད་པ་ཚོ་རྒྱ་ནག་གཞུང་གིས་སྡུག་སྦྱོང་མནར་གཅོད་མྱོང་བཞིན་པའི་དངོས་ཡོད་གནས་སྟངས་དེ་སོ་སོ་ཡི་ངོས་ནས་འཛམ་གླིང་ལ་བཤད་ནས་བརྡ་གསལ་པོ་ཞིག་སྤྲད་བཅུག་དགོས་ཡོད་ཅེས་རེ་འབོད་གནང་འདུག་དེ་ཡང་ཡོ་རོབ་རྒྱལ་ཁབ་སྦེལ་ཇམ་གྱི་རྒྱལ་ས་བྷུ་ར་སེལ་སི་ཡི་ནང་རྒྱལ་ཁབ་བཞི་བཅུ་ཞེ་གཉིས་ཙམ་ནས་ཕེབས་པའི་བོད་དོན་རྒྱབ་སྐྱོར་བ་དང་འབྲེལ་ཡོད་ཚོགས་པ་རྣམས་ལྷན་འཛོམས་ཀྱིས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཉིན་གྲངས་གསུམ་གྱི་རིང་ལ་བསྐོང་ཚོགས་གནང་ཡོད་པ་དང། ཚོགས་འདུའི་ཡུལ་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མིའི་གྲོས་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་རྣམ་གཉིས་ཐེ་བའི་འབྲེལ་ཡོད་ཀྱི་གནད་ཡོད་མི་སྣ་ཚོས་བོད་རྒྱ་དཀའ་རྙོག་སེལ་ཐབས་དང་དེ་བཞིན་བོད་ཀྱི་རང་དབང་འཐབ་རྩོད་དང་བོད་ནང་ད་ལྟའི་ཛ་དྲག་གི་དཀའ་ངལ་སེལ་ཐབས་སོགས་ཀྱི་ཐད་ནས་བཀའ་གྲོས་གནང་ཡོད་པ་རེད། དེ་ཡང་ཨ་རིའི་དམིགས་བསལ་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་མཆོག་གིས་བོད་ནང་དུ་བོད་མི་ཚོས་ཞི་བའི་ངོ་རྒོལ་དང་ཞུ་གཏུག་བྱས་སྐབས་བོད་མི་ཚོ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐད་ལ་བློ་འཚབ་ཆེན་པོ་ཡོད་པའི་རྩོམ་ཐུང་ཞིག་སྒེར་གྱི X དྲ་ཚིགས་སུ་སྤེལ་གནང་ཡོད་པ་ལས། ཆུ་གློག་ས་ཚིགས་གསར་རྒྱག་ལ་བོད་པའི་གྲོང་ཚོ་དང་དགོན་པ་གནས་སྤོ་གི་བཙན་བཀའ་ལ་བོད་མི་ཚོས་ཞི་བའི་ངོ་རྒོལ་བྱས་སྐབས། རྒྱ་ནག་གིས་བོད་མི་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པར་བློ་འཚབ་ཆེན་པོ་ཡོད་པ་དང། ཆུ་དང་ས་ཆའི་བྱེད་བབ་དང་འཛུགས་སྐྲུན་གྱི་ལས་འཆར་ཁྲོད་དུ་བོད་པ་ཚོའི་རང་དབང་གི་བསམ་ཚུལ་འདོན་རྒྱུའི་ཐོབ་ཐང་དང། འགྲོ་བ་མིའི་ཐོབ་ཐང་སྲུང་བརྩི་བྱ་དགོས་པར་དྲན་སྐུལ་བཏང་གནང་ཡོད་པ་མ་ཟད་ལོ་རྒྱུས་ཡུན་རིང་ལྡན་པའི་དགོན་པ་དེ་ཚོའི་ནང་པའི་དགེ་འདུན་པ་བརྒྱ་ཕྲག་མང་པོའི་གདན་ས་དང་གཞན་གྱིས་ཚབ་བྱེད་ཐབས་བྲལ་བའི་གནའ་བོ་ཡི་རིག་དངོས་ཡིན་པ་རེད། བོད་མི་ཚོས་ཁོ་ཚོ་ཡི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་སྐད་ཡིག་སྲུང་སྐྱོབ་བྱེད་པར་ཨ་མེ་རི་ཁ་བོད་མི་ཚོ་དང་མཉམ་དུ་ཡོད་ཅེས་འཁོད་གནང་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་འགྲུབ་ཡིན།
ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཊོན་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བོད་ཟླ་དང་པོའི་ཚེས་བཅུ་བདུན་ཉིན་མོ་ཆོ་འཕྲུལ་སྨོན་ལམ་གྱི་ཉིན་རྒྱལ་བ་བྱམས་པ་མགོན་པོའི་སྐུ་བརྙན་དགའ་ལྡན་ཚོགས་ཆེན་ནས་དགའ་ལྡན་གླིང་སྐོར་དུ་ཕྱོགས་བཞིར་ཁྲུས་གསོལ་རབ་གནས་གནང་བཞིན་གདན་འདྲེན་བརྒྱུད་དེ་མང་ཚོགས་ལ་མཇལ་ཁ་ཞུ་རྒྱུ་བྱུང་ཡོད་པའི་སྐོར་རྒྱལ་མཚན་ཆོས་གྲགས་ལགས་ཀྱིས་རྒྱ་གར་ལྷོ་ཕྱོགས་ནས་བཏང་པའི་གནས་ཚུལ་འདི་གསན་རོགས་གནང། རྣམ་པ་ལྷན་རྒྱས་ཚོ་སྐུ་ཁམས་བཟང།
ང་རྒྱལ་མཚན་ཆོས་གྲགས་ཡིན། ད་ལྟ་ང་ཡོད་ས་དེ་ཡིན་པ་ཡིན་ན། རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ནང་ལ་རེད། དེ་རིང་ཆོ་འཕྲུལ་དུས་ཆེན་གྱི་བྱམས་པ་གདན་འདྲེན་གྱི་ཉིན་མོ་ཡིན་པ་དང། དེ་རིང་མོན་གྷོ་འདོད་རྒུ་གླིང་གི་སེར་སྐྱ་མང་ཚོགས་སྟོང་ཕྲག་བརྒལ་བ་བྱམས་པ་གདན་འདྲེན་ལ་ཡང་བཅར་གནང་འདུག་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགའ་ལྡན་ཁྲི་ཚབ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་དང་མོན་གྷོ་འདོད་རྒུ་གླིང་གྱི་ས་གནས་གཞིས་འགོ་དང་གཞུང་དང་གཞུང་འབྲེལ་མིན་པའི་གནད་ཡོད་མི་སྣ་དང་བླ་སྤྲུལ་དགེ་བའི་བཤེས་གཉེན་རྣམས་དང་དགེ་འདུན་འདུས་མང་མང་ཚོགས་བཅས་ནས་སྤྱན་རྒྱ་སྤོས་སྣེ་དང་མེ་ཏོག་དང་མཇལ་དར་སོགས་བསྣམས་ཏེ་དགའ་དད་སྤྲོ་གསུམ་ངང་སེར་སྦྲེངས་བསྒྲིགས་པའི་དབུས་སུ་རྒྱལ་བ་བྱམས་པ་མགོན་པོའི་སྐུ་བརྙན་གཟི་བརྗིད་དང་ལྡན་པའི་ངང་དགའ་ལྡན་ཚོགས་ཆེན་ནས་དགའ་ལྡན་གླིང་སྐོར་དུ་ཕྱོགས་བཞིར་ཁྲུས་གསོལ་རབ་གནས་གནང་བཞིན་གདན་འདྲེན་ཞུས་གནང་སོང་ལ་སེར་སྐྱ་མང་ཚོགས་སྟོང་ཚོ་ལ་ཉེ་བའི་མཇལ་ཁ་ཞུས་གནང་སོང། ཆོ་འཕྲུལ་སྨོན་ལམ་སྐབས་སངས་རྒྱས་ཤཱཀྱ་ཐུབ་པའི་སྐུ་བརྙན་གདན་འདྲེན་མ་ཞུ་བར་དམིགས་བསལ་རྒྱལ་བ་བྱམས་པ་མགོན་པོའི་སྐུ་བརྙན་གདན་འདྲེན་ཞུ་དགོས་དོན་སྐོར་གདན་ས་དགའ་ལྡན་དུ་འཚོགས་བཞིན་པའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགའ་ལྡན་ཁྲི་ཚབ། ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་ལ་བཅར་འདྲི་ཞུས་པའི་སྐབས་དེ་ནས་སངས་རྒྱས་ཤཱཀྱ་ཐུབ་པའི་བསྟན་པའི་རྗེས་སུ་རྒྱལ་བ་བྱམས་པ་བྱོན་ཏེ་རྒྱལ་བ་བྱམས་པའི་བསྟན་པ་དང་མཇལ་བའི་རྟེན་འབྲེལ་ཆེད་དུ་ཡིན་པའི་འགྲེལ་བརྗོད་གནང་སོང། རྣམ་འདྲེན་ལྔ་པ། རྒྱལ་བ་བྱམས་པའི་སྐུ་དུས་ལ་ཡང་རྒྱལ་བ་བྱམས་པ་འཇིག་རྟེན་ཁམས་ལ་བྱོན་ནས། སེམས་ཅན་གྱི་དོན་མཛད་པའི་སྐབས་ལ་ཡང། འཁོར་གྱི་དང་པོ་ལ་ཡང་སྐྱེས་ནས། གསུང་གི་བདུད་རྩིའི་ངོ། བཀའ་ས། སྤྱོད་ཡ་དང་ད་འདི་འདྲས་ཀྱི་རྟེན་འབྲེལ་དང་ནི་རྒྱལ་བ་བྱམས་པའི་བསྟན་པ་མགྱོགས་པོ་ཤར་ཡ་འདི་འདྲས་ཀྱི་ད་རྟགས་དང་རྟེན་འབྲེལ་བྱས་ཕྱིར་ནི་རྒྱལ་བ་བྱམས་པའི་སྐུ་བརྙན་དམིགས་བསལ་གདན་འདྲེན་ཞུ་ཡ་དེ་འདི་རེད་ཤག་འདི་ཕྱོགས་ཡང་རྒྱལ་བ་བྱམས་པ་མགོན་པོ་གདན་འདྲེན་ཞུ་བའི་སྐབས་ཕྱོགས་བཞིར་ཁྲུས་གསོལ་རབ་གནས་གནང་དགོས་དོན་སྐོར་འདི་ལྟར་འགྲེལ་བརྗོད་གནང་སོང། འདི་ནས་ད་ཕྱོགས་བཞི་ལ་ཡང་ཁྲུས་གསོལ་རབ་གནས་བྱེད་ཡ་དེ་ད་གཙོ་བོ་འགྲོ་བ་དེ་ད་ཅིག་འཛམ་བུ་གླིང་ལ་ཡང་ནད་ཡམས་དམག་འཁྲུག་མུ་གེ་ལ་སོགས་པ་མི་འདོད་པའི་རྐྱེན་ངན་ཞི་ཡ་དང། ཨ་ནི་སངས་རྒྱས་ཀྱི་བསྟན་པ་ཕྱོགས་ཀུན་ཏུ་རྒྱས་ཡ། འདི་འདྲའི་ཆེད་དུ་འདུག་བྱས་ཕྱིར་ནི། དེ་རིང་འདུག་བྱས་ཕྱིར་ནི། ད། སྨོན་ལམ་གྱི་མཇུག་ཏུ་དགེ་བ། རྒྱལ་བ་བྱམས་པའི་སྐུ་བརྙན་གདན་འདྲེན་ཞུ་ཡ་དང་ད་བྱམས་པ་གདན་འདྲེན་བྱས་ཕྱིར་ནི་ཞུ་ཡ་འདྲ་འདུག་ཟེར། དེ་དང་ཕྱོགས་མཚུངས་རྒྱལ་བ་བྱམས་པའི་སྐུ་བརྙན་མཇལ་བར་ཕེབས་མཁན་མང་ཚོགས་ཁྲོད་ནས་བྱམས་པ་གདན་འདྲེན་ལ་བཅར་དགོས་དོན་དང་རང་ཉིད་ཀྱི་སྨོན་ལམ་དང་རེ་བ་གང་ཡོད་མེད་སྐོར་འདི་ལྟར་འགྲེལ་བརྗོད་གནང་སོང།

སྨོན་ལམ་གང་བརྒྱབ་ན་འགྲུབ་ཀྱི་རེད་སོ་སོའི་སེམས་པ་གཏིང་ནས་ཨ་ནི། ལོ་གཅིག་ལ་ཐེངས་མ་གཅིག་བྱས་ཡོད་རེད་འོང་དེ་བྱེད་ག་ལེ་ཡིན། ལ་ཟེར། ཨ་དེ་རིང་སྨོན་ལམ་ག་རེ་ག་རེ་བསྐྱོན་པ། ལ། སྨོན་ལམ Secretary ལ་ཡོད་མ་རེད། མཐའ་དོན་མང་ཚོགས་ནས་སྔར་སྲོལ་མི་རྒྱུགས་དང་རྟ་རྒྱུགས་རྡོ་འགྱོགས་པ་བཅས་རྩེད་འགྲན་ཁག་གནང་བ་དང་ཨང་རིམ་ཐོབ་མཁན་ལ་བྱ་དགའ་གནང་སྟེ་གདན་ས་དགའ་ལྡན་དང་འབྲས་སྤུངས་ར་སྟོད་གྲྭ་ཚང་བཅས་ཀྱི་དགེ་འདུན་པ་རྣམས་མཉམ་དུ་རྗེ་ཙོང་ཁ་པ་ཆེན་པོའི་བྱེས་ཀྱི་གདན་ས་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་འཚོགས་པའི་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་རེ་ཞིག་མཇུག་སྒྲིལ་གནང་ཡོད་པ་དང་སེ་ར་ཐེག་ཆེན་གླིང་དུ་ཡང་དེ་ལྟར་འཚོགས་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་མདུན་ཐང་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དྲུག་གི་ཉིན་མོ་ཨོ་སི་ཀྲོ་ལི་ཡའི Victoria མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པས་འགན་གཙོ་བོ་བཞེས་པའི་ཐོག་ནས་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་ཁང་ནང་བོད་ཀྱི་ལོ་སར་ལ་སྲུང་བརྩི་དང་བོད་དོན་ལས་འགུལ་སྤེལ་བ་དང་བོད་མིའི་རིག་གཞུང་གི་འགྲེམས་སྟོན་སོགས་གནང་ཡོད་པའི་སྐོར་བཀྲ་ཤིས་དབང་ཕྱུག་ལགས་སྙན་སྒྲོན་ཞུས་གནང་རེད། ཟླ་འདིའི་ཚེས་ཉི་ཤུ་དྲུག་ཉིན་གླིང་ཕྲན་གྱི་རྒྱལ་ཁབ་ཨོ་སི་ཀྲོ་ལི་ཡའི་ནང Victoria མངའ་སྡེའི་གྲོས་ཚོགས་ཀྱི་ཚོགས་ཁང་ནང་དུ་ཁུལ་དེར་རྟེན་གཞི་བྱས་པའི་བོད་རིགས་སྤྱི་མཐུན་ཚོགས་པས་འགན་འཁུར་གཙོ་བོ་བཞེས་པའི་ཐོག་བོད་དོན་ཞུ་གཏུགས་ལས་འགུལ་ཁང་དང་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི Sam Hibbins ཀྱི་གོ་སྒྲིག་འོག་བོད་ཀྱི་ལོ་སར་དང་འགྲེམས་སྟོན་ལ་སོགས་པའི་མཛད་སྒོ་ཞིག་སྲུང་བརྩི་ཞུས་གནང་འདུག་དེ་ནི་ཁུལ་དེར་ད་བར་གྲོས་ཚོགས་ཀྱི་ནང་བོད་ཀྱི་ལོ་སར་སྲུང་བརྩི་ཞུས་པ་ཐེངས་དང་པོ་དེ་ཡང་ཆགས་ཀྱི་ཡོད་པ་རེད་འདུག། དེ་ཡང་སྔ་དྲོ་ཆུ་ཚོད་བཅུ་དང་ཕྱེད་ཀའི་ཐོག་སྐུ་མགྲོན་རྣམ་པ་དང་མི་མང་རྣམས་འདུ་འཛོམས་གནང་སྟེ་དགེ་འདུན་རྣམས་ནས་ཞལ་འདོན་འདོན་གནང་བ་དང་ཐུན་མོང་ནས་ལག་ལ་མཇལ་དར་བསྣམས་ཏེ་རྣམ་ཐར་འཐེན་པ་དང་སྦྲགས་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་དང་དེ་བཞིན་ཨོ་སི་ཀྲུ་ལི་ཡའི་རྒྱལ་ཁབ་ཀྱི་རྒྱལ་གླུ་ལེན་ཡོད་པ་རེད་འདུག་རིམ་པས་བོད་ཀྱི་རྒྱལ་གཅེས་དཔའ་བོ་དང་དཔའ་མོ་རྣམས་ནས་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རིན་ཐང་དང་བྲལ་བའི་བློས་བཏང་གནང་པ་ལ་ཡི་རངས་དང་མྱ་ངན་གུས་འདུད་ཡང་ཞུས་གནང་འདུག། མཛད་སྒོའི་སྐུ་མགྲོན་གཙོ་བོ་གྲོས་ཚོགས་ཀྱི་འཐུས་མི་ཌོག་ཊར Samantha Ratnam ལགས་ནས། བོད་ཀྱི་རིག་གཞུང་ལ་རྒྱ་ནག་གཞུང་གི་གདུག་རྩུབ་དང་སྲིད་བྱུས་འོག་དཀའ་ངལ་གང་འདྲ་ཞིག་འཕྲད་ཀྱི་ཡོད་མེད་ཤེས་ཀྱི་ཡོད་པའི་འགྲེལ་བརྗོད་གནང་པ་དང་སྦྲགས། ཁུལ་འདིར་བཞུགས་པའི་བོད་མི་ཚོས་དེ་དག་ཉར་ཚགས་གང་འདྲ་བྱས་ཏེ་བྱེད་ཀྱི་ཡོད་མེད་སྐབས་དེའི་མཛད་སྒོ་དང་འགྲེམས་སྟོན་གྱི་ལམ་ནས་དངོས་སུ་མཐོང་སོང་ཞེས་གསུངས་གནང་འདུག་དེ་དང་ཕྱོགས་མཚུངས་སྐབས་དེར་བོད་ཀྱི་བླ་ན་མེད་པའི་མགོན་སྐྱབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་ཞིག་ཀྱང་བརྙན་པར་གྱི་ལམ་ནས་འབུལ་ལམ་ཞུས་པ་བཞིན་ཁོང་ནས་འཛམ་གླིང་སྤྱི་ལ་ཁྱབ་པའི་ཞི་བདེའི་མཛད་པ་རྣམས་ལ་ཡི་རངས་དང་ཁྱབ་སྤེལ་གནང་བར་ཐུགས་རྗེ་ཆེ་ཡང་ཞུས་གནང་འདུག་གྲོས་ཚོགས་འཐུས་མི་ཊིམ་རིད་མཆོག་ནས་ཀྱང་ཨོ་སྟྲོ་ལི་ཡ་ནང་དུ་གནས་སྡོད་གདོད་མའི་མི་རིགས་ཚོའི་གནས་སྟངས་ལ་དཔེ་སྦྱར་ཏེ་བོད་ཀྱི་ནང་བོད་མི་ཚོའི་ཆོས་དང་རིག་གཞུང་སྐད་ཡིག་ལ་སོགས་པ་རྒྱ་གཞུང་ནས་འཆར་གཞི་དང་ལྡན་པའི་ངང་རྩ་མེད་དུ་གཏོང་གི་ཡོད་སྟབས་ཚང་མས་ཡིད་གཟབ་དགོས་པ་མ་ཟད་ཁོང་རང་ཉིད་གྲོས་ཚོགས་ཀྱི་འཐུས་མི་ཞིག་ཡིན་པའི་ཆ་ནས་ཀྱང་མཐུན་འགྱུར་གནང་རྒྱུའི་འདུན་པ་ཡོད་པ་ལ་སོགས་པ་ཁག་ཅིག་གསུངས་གནང་འདུག། དེ་བཞིན་གྲོས་ཚོགས་འཐུས་མི་སྐུ་ཞབས་ཨེ་བུ་ལི་ཡ་ལགས་ནས་ཀྱང། བོད་མི་ཚོའི་ཕྱུག་པའི་རིག་གཞུང་དང་གོམས་གཤིས་རྣམས་ཡོད་པ་ཙམ་གྱིས་ཁུལ་དེའི་མི་རིགས་སྣ་མང་གི་རིག་གཞུང་གི་བང་མཛོད་དེ་བཞིན་ཕྱུག་ཏུ་འགྲོ་རྒྱུ་ཡིན་པ་གསུངས་གནང་འདུག་དེ་ནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གྲོང་ཤར་བསམ་འགྲུབ་ལགས་ནས་སྐུ་མགྲོན་རྣམ་པར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས ྋགོང་ས་མཆོག་གི་བཀའ་སློབ་འཁོད་པའི་ཐང་ག་རེ་དང་མཇལ་དར་རེ་འབུལ་གནང་མཛད་ཡོད་པ་དང་རིམ་པས་བོད་པའི་གཟའ་མཇུག་སློབ་ཕྲུག་ཚོས་གཞས་སྣ་འཁྲབ་སྟོན་དང་བོད་ཀྱི་རིག་གཞུང་ངོ་སྤྲོད་གནང་པ་ལ་སོགས་པ་ཁག་ཅིག་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་ལ་ས་གནས་ནས་གནས་ཚུལ་བསྐུར་གནང་འདུག་གུས་པ་བཀྲ་ཤིས་དབང་ཕྱུག་ནས་སྒྲིག་སྦྱོར་དང་སྙན་སྒྲོན་ཞུས་པ་ཡིན། ཡུཀ་རེན་ལ་ཛ་དྲག་གི་དཀའ་ངལ་ཞིག་འཕྲད་བཞིན་པའི་སྐབས་དེར་ཡུ་རོབ་ཀྱི་རྒྱལ་ཁབ་ཉི་ཤུ་ཐམ་པའི་དབུ་ཁྲིད་ཚོས་ཧྥ་རན་སི་རྒྱལ་ས་པེ་རི་སི་ནང་ལྷན་འཛོམས་གནང་སྟེ་ནུབ་ཕྱོགས་རྒྱལ་ཁབ་ཚོས་ཡུཀ་རེན་ལ་རོགས་རམ་སྤྲོད་བཞིན་པ་ཁག་འགོར་འགྱངས་མེད་པར་སྤྲོད་དགོས་རྒྱུ་གལ་ཆེ་ཡིན་པའི་སྐོར་ལ་བགྲོ་གླེང་གནང་ཡོད་པའི་གནས་ཚུལ་ཞིག་ཕུན་ཚོགས་ཚེ་རིང་ལགས་སྙན་སྒྲོན་ཞུས་གནང་གི་རེད། ཨུ་རུ་སུས་ཡུཀ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་རྒྱུ་འགོ་བཙུགས་ཏེ་ད་ཆ་ལོ་གསུམ་པ་དེ་འགོ་ཚུགས་ཡོད་པའི་སྐབས་འདིར། ནུབ་ཕྱོགས་ཡུལ་ཁག་ཚོས་ཡུ་ཀེ་རེན་ལ་རྒྱབ་སྐྱོར་རོགས་རམ་མུ་མཐུད་དེ་བྱེད་རྒྱུ་ཡིན་པ་གསལ་སྟོན་གནང་རྒྱུར་ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་ཉི་ཤུ་ལྷག་ཙམ་གྱིས་ཁ་སང་གཟའ་ཟླ་བའི་ཉིན་ཧྥ་རན་སིའི་རྒྱལ་ས་པེ་རིས་ནང་ལ་ཆེས་མཐོའི་ལྷན་འཛོམས་ཤིག་གནང་བཞག་ཆེས་མཐོའི་ལྷན་འཛོམས་དེ་མགྲོན་བདག་གནང་མཁན་ཧྥ་རན་སིའི་སྲིད་འཛིན་ཨི་མཱ་ནུ་ཨེལ་མེ་ཀི་རོན་མཆོག་གིས་ལྷན་འཛོམས་དེར་བཀའ་བགྲོས་གནང་པའི་སྐབས་ལ། དེ་རིང་གི་ལྷན་འཛོམས་ཀྱིས་ནུབ་ཕྱོགས་ཡུལ་ཁག་ཚོས་ཡུ་ཀེ་རེན་ལ་དཔལ་འབྱོར་དང་དྲག་ཆས་གོ་མཚོན་གྱི་རོགས་རམ་ཤུགས་ཆེ་རུ་གཏང་ཕྱོགས་ཀྱི་སྐོར་ལ་བཀའ་མོལ་གནང་སྟེ་ཡུ་ཀེ་རེན་གྱི་དམག་འཁྲུག་གི་ནང་ལ་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་ལ་རྒྱལ་ཁ་ཐོབ་རྒྱུ་མིན་ལུགས་ནན་བརྗོད་གནང་རྒྱུ་དང་ད་ལྟ་ནང་བཞིན་ཡུ་རོབ་ཡུལ་ཁག་ཚོས་ཡུ་ཀེ་རེན་གྱི་དམག་འཁྲུག་འདིའི་ནང་ལ་ཨུ་རུ་སུར་ཕམ་ཉེས་གཏང་རྒྱུར་ཆོད་སེམས་བརྟན་པོ་བཙུགས་ཡོད་པ་ནན་བརྗོད་བྱེད་ཀྱི་ཡོད་ཅེས་གསུངས་འདུག། ཧྥ་རན་སིའི་ཆེས་མཐོའི་དཔོན་རིགས་ཤིག་གིས་ཀྱང། ཁེ་སའི་ལྷན་འཛོམས་དེ་ཡུག་ཀེ་རེན་ལ་དཔལ་འབྱོར་དང་དྲག་ཆས་གོ་མཚོན་གྱི་རོགས་རམ་གསར་བ་སྤྲད་རྒྱུར་ཁས་ལེན་བྱེད་རྒྱུའི་ཆེད་དུ་མིན་པར་རོགས་རམ་དེ་ཚོ་སྤྲོད་སྟངས་ལ་འགོར་འགྱངས་ཡོང་གི་ཡོད་པ་སོགས་རོགས་རམ་སྤྲོད་སྟངས་ལ་ཡར་རྒྱས་གཏང་ཕྱོགས་ཀྱི་སྐོར་ལ་བཀའ་མོལ་གནང་རྒྱུའི་ཆེད་དུ་ཡིན་ལུགས་གསུངས་བཞག་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་ལ་ཕམ་ཉེས་གཏང་རྒྱུར་ཡུག་ཀེ་རེན་གྱི་དམག་འཁྲུག་གི་ནང་ལ་ཡུག་ཀེ་རེན་ལ་ད་ཕན་ངོ་མཚར་ཆེ་བའི་རྒྱལ་ཁ་ཐོབ་མེད་པ་དེ་ནི་ཡུ་རོབ་ཀྱི་ཡུལ་ཁག་ཚོར་བློ་འཚབ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང། ཡུ་ཀེ་རེན་དང་ཨུ་རུ་སུའི་དམག་མི་ཚོས་ཡུ་ཀེ་རེན་ཤར་ཕྱོགས་ཀྱི་གལ་ཆེའི་གྲོང་ཁྱེར་ཨབ་དྷི་ཀའི་ནང་ལ་འདས་པའི་ཟླ་བ་མང་པོའི་རིང་འཐབ་འཛིང་ཤུགས་ཆེ་བྱས་པའི་རྗེས་ལ་ཨུ་རུ་སུའི་དམག་མིས་བདུན་ཕྲག་སྔས་མའི་ནང་གྲོང་ཁྱེར་དེ་བཙན་བཟུང་བྱས་ཡོད་རེད། ཨུ་རུ་སུའི་དམག་མིས་གྲོང་ཁྱེར་ཨབ་དྷིབ་ཀ་བཙན་བཟུང་བྱས་པའི་རྗེས་ལ་ཁོ་ཚོས་དེང་སང་རིང་ཚད་སྤྱི་ལེ་དྲུག་བརྒྱ་ཙམ་ཡོད་པའི་ཡུ་ཀེ་རེན་ཤར་ཕྱོགས་ཀྱི་ས་མཚམས་ཀྱི་ཐོག་ལ་ཡུ་ཀེ་རེན་གྱི་དམག་མི་ཚོ་དང་མཉམ་དུ་འཐབ་འཛིང་བྱེད་པ་ཤུགས་ཆེ་རུ་བཏང་སྟེ་ཡུ་ཀེ་རེན་གྱི་དམག་མིས་འདི་ལོའི་དབྱར་དུས་སུ་ཨུ་རུ་སུའི་དམག་མི་ནས་ཕྱིར་ལེན་བྱས་པའི་ཡུ་ཀེ་རེན་ཤར་ཕྱོགས་ཀྱི་གྲོང་གསེབ་ཆུང་ཙག་ཁག་ཅིག་སླར་ཡང་བཙན་འཕྲོག་བྱས་ཚར་ཡོད་འདུག་སྲིད་འཛིན་མེ་ཀེ་རོན་མཆོག་གིས་མགྲོན་བདག་གནང་བའི་ལྷན་འཛོམས་ཀྱི་ནང་ལ་དབྱིན་ཇི་དང། འཇར་མ་ནི། ནེ་དར་ལན། པོ་ལན། སི་པེན་སོགས་ཀྱི་སྲིད་བློན་རྣམས་མཉམ་ཞུགས་གནང་ཡོད་པ་དང། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཀྱང་ཕྱི་དྲོ་བརྙན་འཕྲིན་གྱི་བརྒྱུད་ནས་ལྷན་འཛོམས་དེའི་ནང་ལ་མཉམ་ཞུགས་གནང་ཡོད་འདུག་ཡུཀ་རེན་གྱི་སྲུང་སྐྱོབ་བློན་ཆེན་སྐུ་ཞབས་ཨུ་མེ་རེབ་ཀྱིས་གཟའ་ཉི་མའི་ཉིན་དྲ་ལམ་གྱི་འཕྲིན་ལམ་ཨེག་སི་ཐོག་ལ་གནས་ཚུལ་ཞིག་བྲིས་འགོད་གནང་བའི་སྐབས་ལ། ཡུ་རོབ་ཡུལ་ཁག་ཚོས་ཡུཀ་རེན་ལ་ད་ལྟ་བར་དུ་སྤྲད་པའི་དྲག་ཆས་གོ་མཚོན་གྱི་རོགས་རམ་དེ་ཚོ་རག་རྒྱུར་འགོར་འགྱངས་ཆེན་པོ་ཡོང་གི་འདུག་ཅེས་གསུངས་བཞག་ཡུག་ཀེ་རན་གྱི་དམག་སྤྱི་གསར་པས་ཀྱང་ཡུག་ཀེ་རན་གྱི་དམག་མིར་གོ་མཚོན་ལག་ཆ་ཉུང་དྲགས་པའི་རྐྱེན་གྱིས་ཁོང་གིས་ཡུལ་དེའི་ཤར་ཕྱོགས་ཀྱི་གྲོང་ཁྱེར་ཨབ་དི་ཀཱ་ནས་ཡུལ་དེའི་དམག་མི་རྣམས་ཕྱིར་འཐེན་གནང་དགོས་བྱུང་ལུགས་གསུངས་ཡོད་པ་དང། ཡུག་ཀེ་རན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་དུས་ཐོག་ལ་མ་རག་པ་ཡིན་ན་ཡུག་ཀེ་རན་གྱི་གནས་སྟངས་དེ་ད་དུང་སྡུག་ཏུ་འགྲོ་ཉེན་ཡོད་ལུགས་གསུངས་ཡོད་པ་རེད། སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཡུག་ཀེ་རན་གྱི་དམག་འཁྲུག་གི་ནང་ལ་ཡུལ་དེའི་དམག་མི་ཇི་ཙམ་ལ་སྲོག་སྐྱོན་བྱུང་བའི་གཞུང་འབྲེལ་གྱི་བརྡ་ཐོ་དང་པོ་དེ་ཁེ་ས་གསལ་བསྒྲགས་གནང་སྟེ་ཨུ་རུ་སུས་ཡུག་ཀེ་རན་གྱི་ཐོག་ལ་བརྒྱབ་པའི་དམག་འཁྲུག་གི་ནང་ལ་ད་ཕན་ཡུག་ཀེ་རན་གྱི་དམག་མི་ཁྱོན་བསྡོམས་སུམ་ཁྲི་ཆིག་སྟོང་ལ་སྲོག་སྐྱོན་བྱུང་ཡོད་ལུགས་གསུངས་ཡོད་འདུག་ཡིན་ན་ཡང་ཨ་མི་རི་ཀས་ཡུག་ཀེ་རན་གྱི་དམག་འཁྲུག་གི་ནང་ལ་ཡུལ་དེའི་དམག་མི་བདུན་ཁྲི་ཙམ་ལ་སྲོག་སྐྱོན་བྱུང་ཡོད་པའི་ཚོད་དཔག་བྱས་ཡོད་པས་སྲིད་འཛིན་ཛེ་ལན་སི་ཀི་མཆོག་གི་གྲངས་ཐོ་དེ་གང་འཚམ་ཞིག་གིས་དམའ་བ་ཡིན་འདུག་སྲིད་འཛིན་ཛེ་ལན་སི་ཀི་ཡི་གསལ་བསྒྲགས་དེ་ནི་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་རྒྱུ་འགོ་བཙུགས་ཏེ་ལོ་གསུམ་འགོ་ཚུགས་པ་དེར་དྲན་གསོ་བྱ་རྒྱུར། ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་ཁག་ཅིག་གཟའ་སྤེན་པའི་ཉིན་ཡུ་ཀེ་རེན་ལ་གཟིགས་སྐོར་གནང་ཡོད་རེད། ཡུག་ཀེ་རན་གྱིས་ད་ལྟ་བར་དུ་ཡུལ་དེའི་དམག་མི་ཇི་ཙམ་ལ་སྲོག་སྐྱོན་བྱུང་ཡོད་གཞུང་འབྲེལ་གྱི་ཐོག་ནས་གསལ་བསྒྲགས་བྱས་མེད་པ་དང་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ངས་རིང་མིན་དཔྱིད་ཀ་འགོ་ཚུགས་དུས་ཡུག་ཀེ་རན་གྱི་དམག་འཁྲུག་མཇུག་སྒྲིལ་བྱས་ཏེ་ཞི་བདེ་བསྐྲུན་རྒྱུར་དམིགས་པའི་གསལ་བསྒྲགས་ཤིག་བྱེད་འཆར་ཡོད་ཅེས་གསུངས་ཡོད་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་དན་མཆོག་གིས་དེ་རིང་གཟའ་མིག་དམར་གྱི་ཉིན་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་དབུ་ཁྲིད་རྣམས་ཕོ་བྲང་དཀར་པོར་མགྲོན་འབོད་གནང་སྟེ་ཨ་མི་རི་ཀས་ཡུ་ཁེ་རེན་ལ་དཔལ་འབྱོར་གྱི་རོགས་རམ། ཌོ་ལར་ཐེར་འབུམ་དྲུག་ཅུ་སྤྲོད་དགོས་པའི་གྲོས་འཆར་དང། ཨ་མི་རི་ཀའི་གཞུང་གིས་འགྲོ་གྲོན་གཏང་ཆོག་པའི་དེ་སྔའི་བཀའ་འཁྲོལ་ཆོག་མཆན་གྱི་དུས་ཚོད་དེ་རིང་མིན། བདུན་ཕྲག་འདིའི་གཟའ་པ་སངས་ཀྱི་མཚན་མོར་རྫོགས་ཀྱི་ཡོད་པས། ཨ་རིའི་རྒྱལ་ཡོངས་གྲོས་ཚོགས་ནས་སླར་ཡང་བཀའ་ཁྲོལ་ཆོག་མཆན་གནང་དགོས་ཀྱི་ཡོད་པ་དང་ཡུཀ་རེན་གྱི་སྲིད་འཛིན་མཆོག་གིས་ཁ་སང་ལྷན་འཛོམས་ཤིག་ལ་བཀའ་མོལ་གནང་པའི་སྐབས་ལ་ང་ཚོ་ཡུཀ་རེན་གྱིས་སོ་སོའི་རང་དབང་དང་མང་གཙོའི་ཆེད་དུ་ཨུ་རུ་སུའི་བཙན་རྒོལ་ལ་ཕར་རྒོལ་བྱེད་ཀྱི་ཡོད་པ་དེ་ལེགས་ལམ་དུ་འགྲོ་དང་མི་འགྲོ་དེ་ཨ་མི་རི་ཀའི་རོགས་རམ་ལ་རག་ལས་ཀྱི་འདུག་ཅེས་གསུངས་འདུག་དེ་ལྟར་ཨ་མི་རི་ཀས་ཡུཀ་རེན་ལ་རོགས་རམ་མུ་མཐུད་དེ་སྤྲད་རྒྱུ་གལ་འགངས་ཆེན་པོ་ཆགས་ཀྱི་ཡོད་པའི་གནས་ཚུལ་ཐོན་ཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།

པ་ལེ་སི་ཐན་གྱི་སྲིད་བློན་མུ་ཧམ་མད་ཤི་ཏེ་ཡཱ་ཡིས་རེས་གཟའ་ཟླ་བ་ཉིན་ལས་གནས་ནས་དགོངས་ཞུ་བྱ་རྒྱུའི་གསལ་བསྒྲགས་སྤེལ་ཡོད་འདུག་གང་ཡིན་ཞེ་ན། པ་ལེ་སི་ཐན་གྱི་དབང་འཛིན་ལས་ཁུངས་ཀྱིས་གྷ་ཛའི་དམག་འཁྲུག་གི་རྗེས་ས་ཁུལ་ནང་ལས་དོན་བྱེད་ཕྱོགས་ཁག་གི་ཐོག་ནུས་པ་འདོན་རྒྱུར་རྒྱབ་སྐྱོར་ཁག་སྔར་བས་ཤུགས་ཆེར་ཐོབ་པ་བྱ་རྒྱུའི་རེ་བ་འཆང་བཞིན་ཡོད་པ་རེད། པ་ལེ་སི་ཐན་གྱི་སྲིད་བློན་ལས་གནས་ནས་དགོངས་ཞུ་བྱས་པའི་གནས་ཚུལ་དེ་ནི། པ་ལེ་སི་ཐན་གྱི་འགོ་ཁྲིད་ཚན་པའི་ནང་འགྱུར་བ་གཏོང་དགོས་རྒྱུ་དེ་སྲིད་འཛིན། Mahmoud Abbas། ལ་ཨ་མི་རི་ཀའི་གནོན་ཤུགས་ཧ་ཅང་གི་ཆེན་པོ་ཞིག་ཕོག་བཞིན་ཡོད་པའི་སྐབས་འདིར་བྱུང་ཡོད་པ་དང། གྷ་ཛའི་དམག་འཁྲུག་མཇུག་སྒྲིལ་དང། དམག་འཁྲུག་རྗེས་གྷ་ཛའི་ནང་འཛིན་སྐྱོང་བྱེད་མཁན་ཆབ་སྲིད་ལམ་ལུགས་གསར་པ་ཞིག་འཛུགས་དགོས་རྒྱུ་དེ་དེང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་འབད་བརྩོན་ཆེན་པོ་ཞིག་བྱེད་བཞིན་པའི་སྐབས་འདིར་བྱུང་ཡོད་པར་བརྟེན་ནས། སྲིད་བློན་མུ་ཧམ་མད་ཤི་ཏེ་ཡཱ་ཡིས་ལས་གནས་ནས་དགོངས་ཞུ་བྱ་རྒྱུའི་འབོད་སྐུལ་ཞུས་པར་སྲིད་འཛིན་ཨ་བྷ་སི་ཡིས་ཁས་ལེན་ངེས་པར་དུ་བྱེད་དགོས་པའི་གནས་སྟངས་ཤིག་ཀྱང་ཆགས་ཡོད་པ་རེད། ཕཱ་ལེ་སི་ཐན་གྱི་དབང་འཛིན་ལས་ཁུངས་ནི་མི་ལོ་སུམ་ཅུ་ཙམ་གྱི་གོང་ཨོ་སི་ལོ་ཞི་བའི་གྲོས་མཐུན་བཞག་ནས་བཙུགས་པ་ཞིག་ཡིན་པ་དང་དབང་འཛིན་ལས་ཁུངས་དེ་ནི་ནུས་མེད་དང་ལྐོག་ཟ་སོགས་ཀྱི་བྱ་སྤྱོད་མང་བའི་སྐྱོན་བརྗོད་བྱ་ཡུལ་གཙོ་བོ་ཞིག་ཏུ་གྱུར་ཡོད་པ་དང་སྲིད་བློན་ལ་ཡང་དབང་ཆ་འདི་ཙམ་མེད་པ་ཞིག་ཆགས་ཡོད་པ་རེད། པ་ལི་སི་ནི་གི་སྲིད་བློན་མུ་ཧམ་མད་ཤེ་ཏི་ཡཱ་ནི་དཔལ་འབྱོར་ཐད་ཀྱི་ཁེ་དབང་དང། ཉིས་སྟོང་བཅུ་དགུ་ལོར་སྲིད་བློན་ལ་བསྐོ་གཞག་བྱུང་ཡོད་འདུག་སྲིད་བློན་ཤེ་ཏི་ཡཱ་ཡིས་བློན་ཆེན་གྱི་ཚོགས་འདུའི་ཐོག་གཏམ་བཤད་ཅིག་བྱེད་སྐབས། པ་ལི་སི་ནི་གི་སྲིད་གཞུང་རྗེས་མ་དེས། གྷ་ཛའི་ནང་གི་དེང་སྐབས་ཀྱི་གནས་སྟངས་དེ་བསམ་བློ་ནན་པོ་གཏོང་དགོས་པ་ཞིག་རེད། གང་ཡིན་ཞེ་ན་ཟླ་བ་ལྔ་ཙམ་རིང་གི་དམག་འཁྲུག་གི་དུས་རིང་གཏོར་བཤིག་ནི་བསམ་ཡུལ་ལས་འདས་པའི་ཆེན་པོ་ཞིག་བྱུང་ཡོད་རེད། མ་འོངས་སྲིད་གཞུང་དང་ཆབ་སྲིད་ལམ་ལུགས་ཇི་འདྲ་ཞིག་གི་ཐད་ཐབས་ཇུས་གསར་པ་འགའ་འགོད་དགོས་པ་དང་ལྷག་པར་དུ་གྷ་ཛའི་གནས་སྟངས་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་ཐད་གྲོས་མོལ་འགའ་བྱེད་བཞིན་ཡོད་པར་བརྟེན་ནས། གནད་དོན་གྱི་ཐད་པཱ་ལི་སི་ཐན་ཡོངས་ཀྱི་མོས་མཐུན་གཅིག་མཚུངས་ཡོད་པ་ཞིག་བྱེད་དགོས་རྒྱུ་དེ་ནི་གལ་འགངས་དེ་བས་ཀྱང་ཆེན་པོ་ཞིག་ཡིན་པ་དང། མ་ཟད་པཱ་ལི་སི་ཐན་ཧྲིལ་པོར་ཁྱབ་པའི་དབང་འཛིན་ལས་ཁུངས་ཀྱི་དབང་ཆ་རྒྱ་བསྐྱེད་དེ་ནི་ངེས་པར་དུ་བྱེད་དགོས་པ་ཞིག་ཀྱང་རེད་ཅེས་བརྗོད་ཡོད་འདུག་སྲིད་བློན་ཤེ་ཏི་ཡཱ་ཡིས་ལས་གནས་ནས་དགོངས་ཞུ་བྱས་པའི་རྗེས་ཁོང་གི་ལས་ཚབ་སུས་བྱེད་ཀྱི་ཐག་གཅོད་གང་ཡང་ད་ལྟའི་སྐབས་སུ་བྱས་མེད་ན་ཡང། སྲིད་འཛིན་ཨ་བྷ་སི་ཡིས་སྲིད་བློན་གསར་པར་དེ་སྔ་འཛམ་གླིང་དངུལ་ཁང་གི་ལས་བྱེད་བྱེད་མཁན་མུ་ཧམ་མད་མུ་སྟ་ཧྥ་བསྐོ་བཞག་བྱ་རྒྱུ་ཡིན་པའི་ངོས་འཛིན་ཡོངས་གྲགས་སུ་ཡོང་གི་ཡོད་པ་དང། མུ་སྟ་ཧྥ་ཡིས་དེང་སྐབས་པ་ལ་སི་ཐན་གྱི་མ་འཇོག་ཐེབས་རྩ་ཁང་གི་གཙོ་འཛིན་གྱི་ལས་གནས་བཟུང་བཞིན་ཡོད་པ་རེད། པ་ལ་སི་ཐན་ནང་ཁོངས་སུ་མི་མཐུན་པའི་གནད་དོན་ལ་བརྟེན་ནས་གྷ་ཛ་ས་ཁུལ་ཡོངས་ཉིས་སྟོང་བཅུ་མེད་བདུན་ལོ་ནས་བཟུང་ཧ་མ་སི་ཚོས་དབང་སྒྱུར་བྱས་ནས་པ་ལ་སི་ཐན་དབང་འཛིན་ལས་ཁུངས་ཀྱིས་གྷ་ཛའི་ཐོག་སྟངས་འཛིན་བྱེད་མི་ཐུབ་པ་ཞིག་ཏུ་གྱུར་ཡོད་པ་རེད། ཡང་པ་ལ་སི་ཐན་གྱི་འགོ་ཁྲིད་ཁག་གིས་ང་ཚོའི་ལས་དོན་ནུས་པ་ལྡན་པ་བྱེད་མི་ཐུབ་པ་དེ་ནི། ཨི་སི་རལ་གྱིས་བཀག་སྡོམ་གྱི་བྱ་སྤྱོད་འགའ་ལག་བསྟར་བྱེད་ཀྱི་ཡོད་པར་བརྟེན་ནས་བྱུང་བ་ཞིག་རེད། བཀག་སྡོམ་དེ་དག་གི་ཐོག་ནས་ཨོ་སི་ལོ་ཞི་བའི་གྲོས་མཐུན་གཞི་བཟུང། པ་ལི་སི་ནི་གྱི་དཔྱ་ཁྲལ་ཡོང་འབབ་ཁག་ཨི་སི་རལ་གྱིས་བཀག་ནས་སྤྲོད་གི་མེད་པར་བརྟེན་ནས་པ་ལི་སི་ནི་གྱི་ལས་བྱེད་པར་ཟླ་བ་མང་པོའི་རིང་གླ་ཆ་སྤྲོད་མི་ཐུབ་པ་ཆགས་ཀྱི་ཡོད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་འདུག་ཡིན་ན་ཡང་ཨི་སི་རལ་གྱིས་པ་ལི་སི་ནི་གྱི་དབང་འཛིན་པ་ཚོས་འཇིགས་སྐུལ་རིང་ལུགས་པར་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐྱོན་བརྗོད་བྱས་ནས། པཱ་ལི་སི་ཐན་གྱི་འཇིགས་སྐུལ་དྲག་འཐབ་པ་ཨི་སི་རལ་གྱི་དམག་མིས་བསད་པ་ཁག་གི་ནང་མིར་པཱ་ལི་སི་ཐན་གྱི་དབང་འཛིན་པ་ཚོས་དཔལ་འབྱོར་གྱི་རོགས་རམ་སྤྲོད་ཀྱི་ཡོད་པ་མ་ཟད། སློབ་གྲྭའི་སློབ་དེབ་ནང་དུ་ཡང་ཇིའུ་མི་རིགས་ལ་ངོ་རྒོལ་མཚོན་པའི་རྒྱུ་ཆ་ཁག་བེད་སྤྱོད་གཏོང་གི་ཡོད་པའི་སྐྱོན་བརྗོད་བྱས་པ་དང། སྔ་ལོ་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཧ་མ་སི་དྲག་འཐབ་པས་ཨི་སི་རལ་གྱི་ཐོག་བསམ་ཡུལ་ལས་འདས་པའི་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་ནས་མི་ཆིག་སྟོང་བརྒྱ་ཙམ་བསད་པར་ཡང་པ་ལེ་སི་ཐན་ནི་གྱི་སྲིད་འཛིན་ཨ་བྷ་སི་ཐེ་བའི་འགོ་ཁྲིད་ཁག་གིས་སྐྱོན་བརྗོད་བྱེད་ཀྱི་མེད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་འདུག་ཨི་སི་རལ་གྱིས་གྷ་ཛའི་ནང་གི་ཧ་མ་སི་དྲག་འཐབ་པ་རྩ་མེད་གཙང་དག་བཟོ་རྒྱུའི་དྲག་པོའི་ལས་འགུལ་སྤེལ་ནས་ད་བར་པ་ལེ་སི་ཐན་ནི་སུམ་ཁྲི་ཙམ་ལ་སྲོག་སྐྱོན་བྱུང་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་དགེ་འདུན་ཚེ་རིང་ཡིན།
ད་ལྟ་གོང་དུ་གསན་པ་དེ་པ་ལེ་སི་ཐན་ནི་མི་རིགས་ཀྱི་སྲིད་བློན་ལས་ཐོག་ནས་དགོངས་ཞུ་གནང་པའི་གནས་ཚུལ་དེ་རེད། གཤམ་ལ་ཡང་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པས་ཨི་སི་རལ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གི་བཀའ་ཁྱབ་ལས་འགལ་ཏེ། པ་ལེ་སི་ཐན་ནི་མི་རིགས་ལ་རོགས་རམ་ཁག་བཀག་འགོག་བྱེད་ཀྱི་ཡོད་ཅེས་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་པ་ཞིག་དཀོན་མཆོག་དོན་གྲུབ་ལགས་སྙན་སྒྲོན་ཞུས་གནང་རེད། འགྲོ་བ་མིའི་ཐོབ་ཐང་ཐད་ཀྱི་སྒྲིག་འཛུགས་ཆེ་ཤོས་གཅིག་སྟེ། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཅེས་པས་གཟའ་ཟླ་བའི་ཉིན་བཤད་པ་ལྟར་ན་ཨི་ཟི་རལ་གྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་བཏོན་པའི་གྷ་ཟ་རུ་ཛ་དྲག་ཅན་གྱི་དཀའ་ངལ་འོག་ཏུ་ཡོད་པའི་མི་མང་ལ་མི་ཆོས་དགེ་བའི་རོགས་རམ་བྱེད་དུ་འཇུག་དགོས་པའི་བཀའ་རྒྱ་བསྒྲགས་ཡོད་པར་བརྩི་སྲུང་བྱེད་མ་ཐུབ་པའི་གསལ་བསྒྲགས་སྤེལ་འདུག། དེ་སྔོན་ལྷོ་ཨ་ཧྥེ་རི་ཁའི་རྒྱལ་ཁབ་ནས་ཨི་ཟི་རལ་གྱིས་ཕཱ་ལེ་སི་ཐན་དུ་རིགས་རྒྱུད་རྩ་མེད་དུ་གཏོང་རྒྱུའི་བྱ་སྤྱོད་སྤེལ་གྱི་འདུག་ཅེས་མཉམ་འབྲེལ་རྒྱལ་ཚོགས་ལ་གཏུག་བཤེར་བྱས་པའི་ཐོག་མའི་ལན་འདེབས་གསལ་བཤད་ཀྱི་ནང་དུ། མཉམ་འབྲེལ་རྒྱལ་ཚོགས་ཆེས་མཐོའི་ཁྲིམས་ཁང་གི་ངོས་ནས་ཨི་ཟི་རལ་གྱིས་གང་ཐུབ་ཅི་ཐུབ་ཀྱིས་གྷ་ཟ་རུ་མི་ལ་འཆི་སྐྱོན་བྱུང་དུ་འཇུག་མི་རུང་བ་དང། རིགས་རྒྱུད་རྩ་མེད་དུ་གཏོང་རྒྱུའི་བྱ་སྤྱོད་ཅི་ཡང་སྤེལ་མི་རུང་བའི་བཀའ་རྒྱ་བསྒྲགས་ཡོད་ན་ཡང་སྐབས་དེར་དམག་འཁྲུག་གཏན་ནས་བརྒྱབ་མི་ཆོག་པའི་བཀའ་རྒྱ་དེ་འདྲ་བསྒྲགས་མི་འདུག། ཐེངས་འདིའི་དམག་འཁྲུག་ལ་རྐྱེན་བྱས་ནས་གྷ་ཟ་རུ་མི་ཆོས་རིང་ལུགས་ཀྱི་དཀའ་ངལ་ཆེན་པོ་ཞིག་ལྷང་འདུག་ཅེས་སྐྱོན་བརྗོད་བྱེད་མཁན་གྱི་རྒྱལ་ཁབ་དང་སྒྲིག་འཛུགས་མང་པོ་ཞིག་ཡོད་ན་ཡང། ཨི་ཟི་རལ་གྱི་ངོས་ནས་ཁོ་ཚོས་རིགས་རྒྱུད་རྩ་མེད་དུ་གཏོང་བ་དང་མི་ཆོས་རིང་ལུགས་ལས་འདས་པའི་གནོད་སྐྱོན་ཅན་གྱི་བྱ་སྤྱོད་སྤེལ་བཞིན་པའི་བཤད་སྟངས་འདི་དག་གཏན་ནས་ངོས་ལེན་བྱེད་ཀྱི་མེད་པར། འདི་ནི་རང་སྲུང་གི་དམག་འཐབ་ཞིག་ལ་འགྲེལ་བཤད་བྱེད་ཀྱི་ཡོད་པ་རེད། ཨི་ཟི་རལ་དང་གྷ་ཟའི་བར་དུ་དམག་འཁྲུག་བྱུང་ནས་དུས་ཡུན་ཟླ་བ་ལྔ་འགོར་གྲབས་ཡོད་པའི་སྐབས་འདིར། ཨི་ཟི་རལ་གྱིས་གྷ་ཟ་གི་རཱ་ཧྥ་ས་ཁུལ་དུ་ས་ཐོག་ནས་ཕར་རྒོལ་བྱེད་རྒྱུའི་གྲ་སྒྲིག་བྱེད་བཞིན་པ་དང། རཱ་ཧྥ་ཅེས་པའི་ས་ཁུལ་འདི་ནི་གྷ་ཟ་ལྷོ་ཕྱོགས་ས་ཁུལ་གྱི་ཨི་ཇིབ་དང་མཐའ་མཚམས་ཀྱི་ས་ཁུལ་ཞིག་ཡིན་པ་དང། ས་ཁུལ་འདིར་ཕཱ་ལེ་སི་ཐན་གྱི་མི་ས་ཡ་གཅིག་དང་འབུམ་བཞི་ཉེན་གཡོལ་གྱིས་གནས་སྡོད་བྱས་ཡོད་པ་རེད། དེའི་ཐད་གཟའ་ཟླ་བའི་ཉིན་ཨི་ཟི་རལ་གྱི་སྲིད་འཛིན་ནེ་ཐན་ཡ་ཧུ་གྱི་གཞུང་ལས་ཁང་ནས་བཤད་དོན་ལ། ཨི་ཟི་རལ་གྱི་དམག་སྡེའི་ངོས་ནས་གྷ་ཟ་གི་རཱ་ཧྥ་ས་ཁུལ་དུ་སྤེལ་རྒྱུའི་དམག་དོན་འཆར་གཞི་དང། དམག་ས་གི་མི་མང་དཀྱུས་མ་དག་ཉེན་གཡོལ་བྱ་ཕྱོགས་སོགས་ཀྱི་འཆར་གཞི་དག་འཛིན་སྐྱོང་གཞུང་ལ་སྤྲད་ཟིན་པའི་གནས་ཚུལ་བསྒྲགས་ཡོད་ན་ཡང་དེའི་ཐད་ཀྱི་ཞིབ་ཕྲའི་གནས་ཚུལ་འཁོད་མི་འདུག། ཨི་ཟི་རལ་གྱིས་ཕར་རྒོལ་བྱེད་འཆར་ཡོད་པའི་གྷ་ཟ་གི་རཱ་ཧྥ་ས་ཁུལ་གྱི་གནས་སྟངས་ཀྱི་ཐད་འཛམ་གླིང་ཡོངས་ཀྱིས་དོ་སྣང་ཆེན་པོ་བྱེད་བཞིན་པ་དང། དེ་རུ་དམག་འཁྲུག་ལ་རྐྱེན་བྱས་ཏེ་ཁྱིམ་སྟོང་དུ་གྱུར་བའི་གྷ་ཟ་གི་མི་མང་པོ་གུར་གྱི་ནང་དུ་ཉེན་གཡོལ་བྱས་ནས་གནས་ཡོད་པ་དང། དེ་རུ་དམག་འཁྲུག་རྒྱག་འཆར་ཡོད་པར་རྐྱེན་བྱས་ཏེ་ཨི་ཟི་རལ་གྱི་མཐུན་གྲོགས་རྒྱལ་ཁབ་དག་གིས་ཀྱང་ཉེན་བརྡ་བཏང་ནས་ཨི་ཟི་རལ་གྱིས་ཧ་མ་སི་ལ་དམག་འཁྲུག་རྒྱག་སྐབས་ངེས་པར་དུ་མི་མང་དཀྱུས་མ་རྣམས་ལ་སྲུང་སྐྱོབ་བྱ་དགོས་པར་བཤད་འདུག། དེ་ཡང་རྒྱལ་སྤྱིའི་ཁྲིམས་ཁང་གིས་ཟླ་སྔོན་མའི་ནང་ཐག་གཅོད་བྱས་ཏེ་ཨི་ཟི་རལ་ལ་གནས་སྐབས་ཀྱི་རིང་ལག་བསྟར་བྱ་རྒྱུའི་བྱ་ཐབས་སྣ་ཁ་དྲུག་གི་ནང་དོན་འཁོད་པའི་བཀའ་རྒྱ་ཞིག་བཏང་བའི་ནང་དུ། གང་མགྱོགས་ཀྱི་ངང་གྷ་ཟ་ས་ཁུལ་དུ་ངེས་པར་དུ་མཁོ་བའི་རྨང་གཞི་གི་ཞབས་ཞུ་གི་ལས་དོན་གྱི་རིགས་དང་མི་ཆོས་དགེ་བའི་རོགས་རམ་བྱ་རྒྱུ། ཕཱ་ལེ་སི་ཐན་གྱི་མི་ལ་ཕཱ་ལེ་སི་ཐན་གྱི་ས་ཐོག་ཏུ་འཕྲད་བཞིན་པའི་འཚོ་བ་གི་དཀའ་ངལ་གྱི་རིགས་ཐག་གཅོད་བྱ་རུ་འཇུག་དགོས་པ་སོགས་ཀྱི་ནང་དོན་འཁོད་ཡོད་པ་རེད། གཞན་ཡང་བཀའ་རྒྱ་དེའི་ནང་དོན་ལྟར་ན་དབྱི་སི་རལ་གྱིས་ཟླ་གཅིག་གི་རིང་ངེས་པར་དུ་གོང་གི་བཀའ་རྒྱ་གི་ནང་དོན་འདི་དག་བརྩི་སྲུང་བྱ་རྒྱུའི་ཐད་ཀྱི་སྙན་ཐོ་ཞིག་སྤྲོད་དགོས་པའི་དགོས་འདུན་བཏོན་ཡོད་ལ། བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ཁང་གིས་བཀའ་རྒྱ་དེ་བཏང་ནས་དུས་ཡུན་ལོ་ངོ་ཧྲིལ་བོ་གཅིག་འཁོར་བའི་ཉིན་མོ་ཡིན་མོད། ཡིན་ན་ཡང་ད་སྔ་དབྱི་སི་རལ་གྱིས་དེ་ལྟ་བུའི་སྙན་ཐོ་ཞིག་མཉམ་འབྲེལ་རྒྱལ་ཚོགས་ལ་སྤྲད་ཡོད་མེད་གསལ་བོར་ཤེས་ཀྱི་མེད་ལ། དེའི་ཐད་དབྱི་ཛི་རལ་གྱི་ཕྱི་སྲིད་ལས་ཁུངས་ལ་སྐད་ཆ་དྲིས་ན་ཡང་ལན་འདེབས་བྱས་མི་འདུག་དེ་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀྱིས་དབྱི་ཛི་རལ་གྱིས་རྒྱལ་སྤྱིའི་ཁྲིམས་ཁང་གི་བཀའ་རྒྱ་དང་ལེན་བྱས་མེད་པའི་རྟགས་མཚན་གཅིག་ནི། དབྱི་ཛི་རལ་གྱིས་ཕཱ་ལེ་སི་ཐན་ལ་མི་ཆོས་རོགས་རམ་བྱེད་དུ་འཇུག་དགོས་པའི་བཀའ་རྒྱ་བསྒྲགས་པའི་རྗེས་ལ་གྷ་ཟ་རུ་རོགས་སྐྱོར་བྱེད་དུ་འགྲོ་མཁན་གྱི་རླངས་འཁོར་གྱི་གྲངས་ཀ་བརྒྱ་ཆའི་སུམ་ཅུ་ཡིས་ཉུང་རུ་ཕྱིན་ཡོད་པའི་ངོས་འཛིན་བྱས་འདུག།
ག་རྒྱལ་ས་ཝ་ཤིང་ཊོན་ཨ་རིའི་རླུང་འཕྲིན་ཁང་ཡིན། ད་ལོའི་སྲིད་འཛིན་གྱི་དངོས་གཞིའི་འོས་འདེམས་ཀྱི་སྐབས་སུ། ཨ་རིའི་དམངས་གཙོ་སྲིད་དོན་ཚོགས་པའི་ལས་ཐོག་སྲིད་འཛིན་ཇོ་སྦའི་ཏན་གྱི་ཁ་གཏད་དུ་སྤྱི་མཐུན་སྲིད་དོན་ཚོགས་པའི་སྲིད་འཛིན་ཟུར་པ་ཏྲོ་ནལ་ཏྲམ་ངེས་རྒྱུ་ཡིན་ན་ཡང་སྐུ་ཞབས་ཏྲམ་ནས་རང་གི་ཚོགས་པ་ནང་ཁུལ་དུ་གཅིག་སྒྲིལ་བཟོ་ཐབས་ལ་སྐུ་ངལ་འཕྲད་ཀྱི་ཡོད་པའི་སྐོར་གྱི་གནས་ཚུལ་ཞིག་པད་མ་བདེ་ཆེན་ལགས་སྙན་སྒྲོན་ཞུས་གནང་གི་རེད། ད་ལོའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་མཐའ་མའི་སྐབས་སུ་ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་དང་ཁོང་གི་ཁ་གཏད་ལ་ཕྱོགས་འགལ་སྤྱི་མཐུན་ཚོགས་པའི་འོས་མི་མདུན་བསྐྱོད་པ། དེ་སྔའི་སྲིད་འཛིན་ཏྲོ་ནོལ་ཏྲམ་གཉིས་བར་གྱི་འགྲན་རྩོད་ཆགས་ངེས་ཡིན་པ་དང་དུས་མཚུངས་ད་ལྟའི་སྐབས་འདིར་སྤྱི་མཐུན་ཚོགས་པའི་སྔོན་འགྲོའི་འོས་མིའི་འགྲན་རྩོད་ཀྱི་ནང་ལ་སྐུ་ཞབས་ཏྲོ་ནོལ་ཏྲམ་དང་ཁོང་གི་ཁ་གཏད་གཅིག་རང་ལྷག་པ། དེ་སྔ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་གི་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་ཟུར་པ་ལྕམ་ནེ་ཀི་ཧེ་ལི་གཉིས་ཀྱི་ནང་ནས། ད་བར་ནིའུ་ཧེམ་ཤ་ཡར་མངའ་སྡེའི་ནང་ལ་བྱས་པའི་འོས་བསྡུའི་གྲོས་བསྡུར་ཚོགས་ཆུང་གི་གྲུབ་འབྲས་དང། ལྷག་པར་དུ་གཟའ་འཁོར་སྔོན་མའི་གཟའ་མཇུག་ཏུ་ལྷོ་ཁེ་རོ་ལཱེ་ནཱའི་མངའ་སྡེའི་ནང་ལ་བྱས་པའི་སྔོན་འགྲོའི་འོས་བསྡུའི་གྲུབ་འབྲས་བཅས་ཀྱི་ནང་ལ། སྤྱི་མཐུན་ཚོགས་པའི་འོས་འཕེན་བ་ཚོས་སྐུ་ཞབས Donald Trump ལ་འོས་ཤོག་མང་ཤོས་འཕངས་ཏེ། ཁོང་ནི་སྤྱི་མཐུན་ཚོགས་པའི་འོས་འཕེན་བས་དགའ་མོས་ཆེ་ཤོས་བྱེད་ཡུལ་དེ་ཡིན་པ་གསལ་པོ་གསལ་རྐྱང་ཆགས་ཡོད་པ་རེད། དེ་ལྟར་ཡིན་ན་ཡང་ཁོང་ལ་ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔའི་ཉིན་བྱ་རྒྱུའི་རྒྱལ་ཡོངས་འོས་བསྡུའི་སྐབས་སུ་ཁོང་གི་ཁ་གཏད་དམངས་གཙོ་ཚོགས་པའི་འོས་མི་སྲིད་འཛིན་ཇོ་བྷའི་ཏིན་ལ་ཕམ་ཉེས་གཏོང་ཐུབ་པའི་འོས་ཤོག་གྲངས་མང་གི་རྒྱལ་ཁ་ཐུབ་མིན་དེ་བརྗོད་རྒྱུ་ཁག་པོ་ཡིན་པའི་གནས་ཚུལ་ཐོན་འདུག་དེའི་རྒྱུ་མཚན་གཙོ་བོ་གཅིག་ནི་ཁོང་སྐུ་ཉིད་ཀྱི་སྤྱི་མཐུན་ཚོགས་པའི་ཁྲོད་ནས་ཧ་ཅང་གཡས་ཕྱོགས་བརྟན་འཛིན་བ་བརྒྱ་ཆ་བཞི་བཅུ་བརྒལ་བ་དེ་ཡིན་མ་གཏོགས། དེ་མིན་གུ་ཡངས་ལྟ་སྤྱོད་ཅན་པ་དང། སྲིད་དོན་ཚོགས་པ་གང་གི་ཁོངས་གཏོགས་མིན་པར་རང་དབང་གི་ལྟ་སྤྱོད་ཅན་པ་ཚོས་ད་རེས་ཀྱི་སྔོན་འགྲོའི་འོས་བསྡུའི་སྐབས་སུ་སྐུ་ཞབས Trump ལ་མིན་པར་ཁོང་གི་ཁ་གཏད་ལྕམ Nikki Haley ལ་འོས་ཤོག་འཕངས་པའི་གནས་ཚུལ་བྱུང་ཡོད་པ་རེད། བྱས་ཙང་རྩ་བའི་ད་རེས་ལྷོ Carolina ནས་སྔོན་འགྲོའི་འོས་བསྡུའི་རྒྱལ་ཁ་ཤུགས་ཆེ་དེ་ཐོབ་པའི་རྗེས་སུ་སྐུ་ཞབས Donald Trump གིས་ཁོང་གི་རྒྱབ་སྐྱོར་བར་རྒྱལ་ཁའི་གསུང་བཤད་གནང་བའི་ནང། ཁོང་གིས་ང་ཚོ་སྤྱི་མཐུན་ཚོགས་པའི་ཁྲོད་དུ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ད་ལྟ་ཡོད་པ་འདི་འདྲ་ཞིག་ངས་ནམ་ཡང་མཐོང་མྱོང་མེད་ཅེས་གསུངས་ཏེ། ད་བར་ཁོང་ལ་སྤྱི་མཐུན་ཚོགས་པའི་སྔོན་འགྲོའི་འོས་བསྡུའི་ནང་ལ། འགྲན་ཟླ་བྲལ་བའི་རྒྱལ་ཁ་ཐོབ་པའི་ཆ་ནས་ཚོགས་པ་དེ་ཚོགས་མི་ཡོངས་ཀྱིས་ཁོང་ལ་དགའ་མོས་དང་ཁོང་གི་གཏམ་བཤད་དང་སྲིད་བྱུས་ལ་མོས་མཐུན་ཆེན་པོ་བྱེད་ཀྱི་ཡོད་པའི་རྣམ་པ་སྟོན་གནང་ཡོད་པ་རེད། ཡིན་ནའི་སྤྱི་མཐུན་ཚོགས་པའི་འོས་མིར་འོས་ཤོག་འཕངས་ཚར་བ་ཁག་གི་ཐོག Edison ཞིབ་འཇུག་བསྟི་གནས་ཁང་གིས་བསམ་ཚུལ་བསྡུ་རུབ་བྱས་ཏེ་བཀོད་དོན་ལ། ཉེ་ཆར་ལྷོ་ཁེ་རོ་ལེ་ན་ནང་གི་འོས་འཕེན་བའི་ཁྲོད་དུ་སྐུ་ཞབས Donald Trump ལ་འོས་ཤོག་འཕངས་མཁན་ནི་ཁ་གཏད་ལྕམ Nikki Haley ལས་བརྒྱ་ཆ་ཉི་ཤུས་མང་བ་བྱུང་ཡོད་ན་ཡང། འོས་འཕེན་བའི་ཁྲོད་ནས། མཐོ་རིམ་སློབ་གྲྭ་ཐོན་མཁན་དང་ཡང་སོ་སོ་གཡས་ཕྱོགས་བརྟན་འཛིན་བ་མིན་པར་བཏང་སྙོམས་ཀྱི་ལྟ་སྤྱོད་བཟུང་མཁན་ཡིན་ཟེར་མཁན་བཅས་ཀྱི་བརྒྱ་ཆ་བདུན་ཅུ་ཐམ་པས་ལྕམ་ནེ་ཀི་ཧེ་ལི་ལ་འོས་ཤོག་འཕངས་ཡིན་ཞེས་བརྗོད་པ་གསལ་འདུག་མི་དམངས་དེ་རིགས་ཀྱིས་སྐུ་ཞབས Trump ཀྱི་ཐོག་ལ་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་དང་པོའི་ཚེས་དྲུག་གི་ཉིན་ཨ་མི་རི་ཀའི་གྲོས་ཚོགས་ཐོག་ལ་མི་དམངས་ཀྱི་དྲག་ཟིང་ངོ་ལོག་གི་དོན་རྐྱེན་བྱུང་བ་དེའི་བྱས་ཉེས་དེ་སྐུ་ཞབས Trump ལ་ཡོད་པ་སྐྱོན་བརྗོད་བྱེད་མཁན་གྲས་ཁག་ཡིན་འདུག་གནས་སྟངས་དེ་ཚོ་ནི་སྣང་མེད་གཏོང་ཡ་མེད་པ་ཞིག་ཡིན་འདུག་པར། དེའི་རྒྱུ་མཚན་ནི། སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་གཏན་འཁེལ་བའི་རྗེས། ཁོང་གིས་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མིར་འགྱུར་གཏན་ཡིན་པ། ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་དང། སླར་ཡང་འགྲན་རྩོད་གནང་སྟེ་སྲིད་འཛིན་གྱི་གོ་གནས་ཐོབ་པ་ཞིག་གནང་དགོས་ཀྱི་ཡོད་རེད། ཡིན་ན་ཡང་ད་ལྟའི་ཆར་རང་དབང་ལྟ་སྤྱོད་ཅན་པའི་ཁྲོད་དུ་སྐུ་ཞབས་བྷའི་ཏིན་ལ་འཐད་མོས་བྱེད་མཁན་གྱི་བརྒྱ་ཆ་ལྔ་བཅུ་ང་བཞི་དང། སྐུ་ཞབས Trump ལ་འཐད་མོས་ཆེ་བ་བྱེད་མཁན་གྱི་བརྒྱ་ཆ་བཞི་བཅུ་ཞེ་གཅིག་ཡིན་པ་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་ནང་གསལ་གྱི་ཡོད་རེད། དེ་བཞིན་ན་གཞོན་མི་མང་གི་ཁྲོད་དུ་ཡང་སྐུ་ཞབས Biden ལ་དད་མོས་ཆེ་བ་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་ཡང་ཕྱོགས་གཞན་ཞིག་ནས་བརྗོད་པ་ཡིན་ན་མི་མང་མང་ཆེ་བས་ད་ལོའི་སྲིད་འཛིན་གྱི་འོས་བསྡུའི་འགྲན་རྩོད་དེའི་ནང་ལ་ཡུལ་མི་གཞན་ཞིག་ལ་མ་གཏོགས་སྐུ་ཞབས Trump དང་སྐུ་ཞབས Biden གཉིས་ཀ་དགུང་ལོ་མཐོ་དྲགས་པའི་ཆ་ནས་འདོད་མོས་མེད་པ་གསལ་སྟོན་བྱེད་ཀྱི་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེང་སྐབས་དཀྱིལ་ཤར་མངའ་ཁུལ་གྱི་ནང་གྷ་ཛའི་དམག་འཐབ་སོགས་ཀྱི་རྐྱེན་བྱས་ཏེ་ཨི་རན་ཡུལ་གྲུའི་ནང་གང་མགྱོགས་སྤེལ་རྒྱུའི་འོས་འདེམས་ལས་འགུལ་གྱི་སྐབས་སུ་འོས་འཕེན་པ་ཚོ་ལ་རང་རྒྱལ་ཁབ་ཀྱི་སྟོབས་ཤུགས་ཆེ་རུ་གཏོང་དགོས་རྒྱུའི་སྐུལ་སློང་ཤུགས་ཆེ་ཡོང་གི་ཡོད་པའི་གནས་ཚུལ་ཐོན་པ་ཞིག་ཀུན་བཟང་སྒྲོལ་མ་ལགས་སྙན་སྒྲོན་ཞུ་གནང་གི་རེད། དེང་སྐབས་དཀྱིལ་ཤར་ཡུལ་གྲུའི་གྷ་ཛ་ས་ཁུལ་དུ་ཨིས་ར་ཨེལ་དང་ཧ་མཱ་སི་དབར་དམག་འཐབ་བྱེད་བཞིན་པར་བརྟེན། དེ་ཁུལ་གྱི་གནས་སྟངས་དངངས་འཚབ་ཅན་ཞིག་ཏུ་གྱུར་བའི་སྐབས་འདིར། རིང་མིན་གཟའ་འཁོར་འདིའི་རེས་གཟའ་པ་སངས་ཉིན་ཨི་རན་གྱི་གྲོས་ཚོགས་ཀྱི་འཐུས་མི་འོས་འདེམས་བྱེད་འཆར་ཡོད་པ་ལྟར། ཡུལ་དེའི་ཁ་ཆེའི་ཕྱག་འཚལ་ཁང་མང་པོ་ཡོད་སའི་གྲོང་ཁྱེར Qom གྱི་གཞུང་ལམ་དུ། འོས་འཕེན་པ་རྣམས་ལ་དྲན་སྐུལ་དང་འབྲེལ། རང་གི་རྒྱལ་ཁབ་ཀྱི་སྟོབས་ཤུགས་ཆེ་རུ་གཏོང་དགོས་པའི་འབོད་སྐུལ་གྱི་འཕྲེད་དར་ཆེན་པོ་ཞིག་སྒྲིག་ཤོམ་བྱས་ཡོད་པ་རེད། དེ་ཡང་ཨི་རན་གྱི་འོས་འཕེན་པ་ཚོས་ད་ནས་བཟུང་ལོ་བཞིའི་རིང་ལས་འཁུར་བླངས་མཁན་གྱི་གྲོས་ཚོགས་འཐུས་མི་གསར་པ་དང་དེ་བཞིན་ཡུལ་དེའི་ཆོས་ཕྱོགས་ཀྱི་དབུ་ཁྲིད་གཙོ་བོ་དེ་བསྐོ་འདེམས་བྱེད་མཁན་གྱི་ཆེས་མཐོའི་ཆེད་ལས་མཁས་པའི་ཚོགས་ཆུང་ཞིག་བཅས་འོས་འདེམས་བྱེད་དགོས་ཀྱི་ཡོད་པ་རེད། ཨི་རན་ནང་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པ་དང་དེ་བཞིན་ཡུལ་དེའི་ནང་རང་ལོ་ཉི་ཤུ་རྩ་གཉིས་ལ་སོན་པའི་ཨི་རན་གྱི Kurd མི་རིགས་ཀྱི་བུད་མེད་ན་གཞོན་ཞིག་ལ་ཁ་ཆེའི་ཆོས་ཁྲིམས་དང་འབྲེལ་བའི་མགོ་རས་མ་གྱོན་པའི་ཉེས་འཛུགས་འོག་འཛིན་བཟུང་དོ་དམ་འོག་རྐྱེན་འདས་སུ་གྱུར་བར་བརྟེན། ཡུལ་དེའི་རྒྱལ་ཡོངས་ཀྱི་ནང་མང་ཚོགས་ཀྱིས་ཨི་རན་གཞུང་ལ་ངོ་རྒོལ་ཤུགས་ཆེ་བྱས་པ་བཅས་ནས་བཟུང་གོང་ཞུས་འོས་བསྡུ་དེ་བྱེད་འཆར་ཡོད་པ་རེད། ཨི་རན་རྒྱལ་ས་ཏེ་ཧྲན་གྱི་ལྷོ་ཕྱོགས་ནས་ཀི་ལོ་མི་ཊར་བརྒྱ་དང་ཉི་ཤུ་ཙམ་གྱི་རྒྱང་ཐག་ཏུ་ཆགས་པའི་ཁ་ཆེའི་ཕྱག་འཚལ་ཁང་མང་པོ་ཡོད་སའི་ཀོམ་གྲོང་ཁྱེར་གྱི་གཡས་གཡོན་དུ། ཡུལ་དེའི་ཆོས་ཕྱོགས་ཀྱི་འགོ་ཁྲིད་ཨ་ཡ་ཏོ་ལ་ཨ་ལི་ཁ་མེ་ནི་ཡི་འདྲ་པར་ཡོད་པའི་འཕྲེད་དར་ཆེན་པོ་དེ་འདྲ་འོས་སྒམ་གྱི་མདུན་དུ་བཞག་ཡོད་པ་དང། དེའི་སྟེང་ཨི་རན་གྱི་མང་ཚོགས་ལ་ཡུལ་དེ་སྟོབས་ཤུགས་ལྡན་པ་ཞིག་ཡོང་རྒྱུའི་འབད་བརྩོན་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། དེའང་ཁ་ཆེའི་ཆོས་ལུགས་ཀྱི་རྣམ་གཞག་ལ་སློབ་སྦྱོང་བྱེད་མཁན་ན་གཞོན་མོ་ཧ་མད་ཇཱ་ཧྥེ་རི་ཡིས་གོང་ཞུས་འོས་སྒམ་གྱི་མདུན་དུ་ཡུལ་དེ་སྟོབས་ཤུགས་ལྡན་པ་ཞིག་ཡོང་སླད་མང་ཚོགས་ཀྱིས་འབད་བརྩོན་བྱེད་དགོས་ཞེས་འབོད་སྐུལ་བྱས་ཡོད་པ་དེའི་ཐོག་དོ་སྣང་བྱེད་འཆར་ཡོད་ཅེས་བརྗོད་པ་དང་འབྲེལ་ད་ལྟའི་ཆར་གྷ་ཛ་ས་ཁུལ་དུ་ཨི་རན་གྱིས་དགྲ་བོར་ངོས་འཛིན་བྱ་ཡུལ་ཨི་སི་རལ་གྱིས་ཧ་མཱ་སི་ཐོག་དྲག་རྒོལ་ཤུགས་ཆེ་བྱེད་བཞིན་པའི་སྐབས་འདིར། ཨི་རན་གྱིས་འོས་བསྡུ་འདིའི་ཐོག་ནས་ཡུལ་དེ་སྟོབས་ཤུགས་ཆེ་རུ་འགྲོ་རྒྱུའི་རེ་བ་བྱེད་ཀྱི་ཡོད་ལུགས་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས་ཁ་ཆེའི་ཤི་ཡ་ཕྱག་འཚལ་ཁང་མང་པོ་དང་སྐད་གྲགས་ཅན་གྱི་ཁ་ཆེའི་ཆོས་ལུགས་ལ་མཁས་པའི་མི་སྣ་གྲགས་ཅན་མང་པོ་གནས་ཡུལ་ཁོམ་གྲོང་ཁྱེར་དུ་ཡོད་པའི་གོང་ཞུས་རང་ལོ་ཉི་ཤུ་རྩ་བདུན་ལ་སོན་པ་ཇཱ་ཧྥ་རི་ཡིས་ཨི་རན་ནང་བྱེད་འཆར་ཡོད་པའི་རྒྱལ་ཡོངས་འོས་བསྡུ་དེའི་བརྒྱུད་ནས་ཡུལ་དེའི་རྒྱལ་ནང་དང་རྒྱལ་སྤྱི་གཉིས་ཀར་སྟོབས་ཤུགས་ཆེ་རུ་འགྲོ་འཆར་ཡོད་ལུགས་འགྲེལ་བརྗོད་བྱས་ཡོད་པ་རེད། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་དེ་སྔ་ཕན་བྱུང་མྱོང་མེད་པ་ཧ་མ་སིའི་དྲག་སྤྱོད་པ་ཚོས་ཨིས་རལ་གྱི་ཐོག་འཇབ་རྒོལ་བྱས་པའི་སྐབས་ཁྱོན་བསྡོམས་མི་གྲངས་ཆིག་སྟོང་བརྒྱ་དང་དྲུག་ཅུ་ཙམ་ཞིག་བསད་ཡོད་པ་ཨིས་རལ་གཞུང་གིས་ཐོ་འགོད་བྱས་པའི་གནས་ཚུལ་ཞིག AFP གསར་སྤེལ་ལས་ཁང་གིས་སྤེལ་ཡོད་པ་དང། དེ་རྗེས་ཨིསི་རཱཨེལ་གྱི་དཔུང་དམག་གིས་དེའི་རྒོལ་ལན་གྱི་ཚུལ་དུ་གྷ་རྫ་ས་ཁུལ་དུ་དྲག་པོའི་ལས་འགུལ་སྤེལ་བའི་ནང་པེ་ལེ་སི་ཐན་བ་མི་གྲངས་ཉིས་ཁྲི་དགུ་སྟོང་བདུན་བརྒྱ་བརྒྱད་ཅུ་གྱ་གཉིས་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་པ་དང། དེའི་ཁོངས་ནས་ཕལ་ཆེ་བ་བུད་མེད་དང་ཕྲུ་གུ་ཡིན་ལུགས་ཧ་མ་སིས་འཛིན་སྐྱོང་བྱ་ཡུལ་གྱི་གྷ་རྫའི་འཕྲོད་བསྟེན་མི་སྣ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཨི་རན་གྱིས་ཨིས་རལ་ནི་རང་གི་དགྲ་བོ་གཙོ་བོར་ངོས་འཛིན་བྱེད་ཀྱི་ཡོད་པ་དང། དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཨི་རན་ནང་ཁ་ཆེའི་གསར་བརྗེའི་གྱེན་ལངས་བྱུང་བ་ནས་བཟུང་ཨི་རན་གྱིས་པེ་ལེ་སི་ཐན་བ་ཚོའི་རྩ་དོན་ལ་རྒྱབ་སྐྱོར་བྱ་རྒྱུ་ནི་རང་གི་ཕྱི་འབྲེལ་སྲིད་ཇུས་ཀྱི་ལས་དོན་གཙོ་བོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅིང། ཧ་མ་སི་དང་ཨིསི་རཱཨེལ་དབར་རྒྱག་བཞིན་པའི་དམག་འཐབ་ནང་ཨི་རན་གྱིས་ཧ་མ་སིར་རྒྱབ་སྐྱོར་བྱེད་ཀྱི་ཡོད་ནའང། ཧ་མ་སིའི་ཐོག་ཨི་རན་གྱིས་ཐད་ཀར་རྒྱབ་སྐྱོར་བྱེད་ཀྱི་ཡོད་པར་ངོས་ལེན་བྱེད་ཀྱི་མེད་པའམ་ཡང་ན་ལེ་པཱ་ནཱན་དང་ཡེ་མེན་བཅས་ཀྱི་རྒྱལ་ཁབ་ཁག་ནས་ཨིས་རལ་གྱི་ཐོག་གཏོར་རྒོལ་གཏོང་གི་ཡོད་པའི་ལས་དོན་ཐོག་ལ་ཡང་ཐད་ཀར་འབྲེལ་བ་གང་ཡང་མེད་ལུགས་འགྲེལ་བརྗོད་བྱས་ཏེ་ངོས་ལེན་བྱེད་ཀྱི་མེད་པ་རེད། དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ཨི་རན་གྱི་ལེགས་བཅོས་ལ་དགའ་ཞེན་བྱེད་མཁན་དང། གུ་ཡངས་ཀྱི་ལྟ་བ་འཛིན་མཁན་གྱི་འོས་མི་རྣམས་ལ་ཆ་རྐྱེན་ཚང་མེད་ལུགས་འགྲེལ་བརྗོད་བྱས་ཏེ་འོས་བསྡུའི་ནང་མཉམ་ཞུགས་བྱ་མི་ཆོག་པ་བཟོས་པའི་རྗེས་སྐབས་དེའི་གྲོས་ཚོགས་ཀྱི་འཐུས་མིའི་འོས་བསྡུའི་ནང་ཡུལ་དེའི་རྙིང་ཞེན་གྱི་ལྟ་བ་འཛིན་མཁན་གྱི་འཐུས་མིས་དབང་བསྒྱུར་བྱས་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་བྷ་ཤིང་ཏན་ཨ་རིའི་རླུང་འཕྲིན་ཁང་ཡིན། Myanmar། འབར་མའི་གཞུང་གིས་ཉིས་སྟོང་བཅུ་ལོའི་དམག་ཁྲལ་ལྟར་ལག་ལེན་བྱེད་རྒྱུའི་ཁྱབ་བསྒྲགས་བྱས་པ་ནས་བཟུང་སྟེ་གཞུང་དམག་ལ་ཞེན་པ་ལོག་པའི

ལྟ་བའི་གོས་ཁ་པར་སྦྱར་བ་ཨེ་སུ་སའི་གསར་ཁང་ལ་རོགས་པ་ཁ་ཤས་ཉོས་འགུག་ཐ་ལན་གྱི་ས་མཚམས་ལ་རྩད་ལྟ་བྱས་ཡོད་ཟེར་ཏེ་ཉིན་མོ་མ་ཕེབས་རུང་ལྗོངས་ཀྱི་མཛེས་རྒྱུ་ཉེན་ཁ་ཡོད་བསྡད་ཡོད་རེད། ལྟ་བའི་དམག་གི་བྱ་དབང་ག་ཚད་སུ་གཅིག་གི་ལག་ནས་སྲིད་དབང་བཙན་འཕྲོག་བཟོ་བ་ལ་ཤིང་སྦུག་གི་ལྗོངས་ཀྱི་ཕྱི་ཚོང་བཀའ་དྲུག་མི་དགེ་གི་ལས་འགན་ནང་འཛིན་ཡོད་རེད།

གཞུང་གི་ནན་རྩ་བ་མེ་ཆུ་རྒྱ་ནོར་གྱི་གོ་གནས་ཡོངས་ཀྱི་མཛའ་བོ་མིང་གཏོང་དགོས། མི་དམངས་ཀྱི་སྙིང་པོ་ས་ཡ་ལྔ་ཆིག་ལྔ་དྲུག་ཡིན་བ་ནོ། དམག་ཞབས་ཀྱི་ལོ་ཚད་ལེན་བ་ཕོ་ས་ཡ་དྲུག་ཏུ་གསུམ་པོ་དང་མོ་ས་ཡ་བདུན་དུ་བདུན་པོ་ཡོད་པ་ཤེས་དགོས། གཞུང་གི་འཆར་ཅན་ནང་ད་ལོ་དམག་གྲོང་ཁྲི་བརྒྱད་བཞི་ཡིན་ཤེས་དགོས། ལོ་སར་གྱི་བཞི་ཡོད་ན་ཟླ་བ་བཞི་བ་གྱི་ཟླ་དཀྱིལ་འདིར་དམག་མི་གསར་པ་བརྒྱད་བརྒྱ་ཡིན་ཤེས་དགོས།

མྱན་མར་གྱི་གྲོང་ཁྱེར་ཆེ་ཤོས་གཉིས་པ་མན་ཌ་ལའི་ནང་ཉི་མ་རེ་ལ Passport གསར་པ་ཡོང་ཆེད་ཉིས་བརྒྱ་ནས་ཉིས་བརྒྱ་ལྔ་བཅུ་ཙམ་སྤྲད་བཞིན་ཡོད་པ་དེ་ན་ཉི་མ་རེ་ལ Passport ཡོང་ཆེད་བཞི་སྟོང་ནས་ལྔ་སྟོང་ཙམ་རེ་རེད་དགོས། Passport ལས་ཁུངས་ལ་འཚངས་སྟབས་ཀྱིས་ནག་མོ་གཉིས་མི་རིགས་བ་དོང་ནང་ལྷུང་བ་ཤི་འདུག། ནག་མོ་ཁ་ཁ་ཅིག་རྨས་འདུག། ཡང་གོན་ནས་ཡིན་པ་གསར་འགྱུར་སྐད་སྒྱུར་བ་ཅིག་དྲག་པོ་གཞུང་གིས་དམག་ཁྲལ་གསལ་སྒྲོག་བཟོ་བ་དང་དྲི་བ། སྔོན་འགྲོ་ནང་འཛུལ་བ་ཐ་ལན་ལ་བཙལ་དགོས། ཡིན་ནས་སངས་རྒྱས་བསྐྱེད་རྒྱུ་དེ་གི་ཉིན་མོ་མ་ཕེབས་རོགས་ཟེར་སངས་རྒྱས་བ་ལ་བཤད་དགོས། བོད་གཞུང་གི་དགེ་སློང་རྒྱལ་བ་སྲིད་དབང་སྲིད་འཛུགས་བཟོ་བ་ནི་སངས་རྒྱས་བ་བརྒྱ་དང་བརྒྱ་དང་ལྔ་ཕྱི་ལྷག་རྗེས་མཇལ་ཡོད་བ། དང་ཐང་དབྱེ་མེད་གནས་འགོག་ག་པའི་ས་ལ་རྒྱུ་བ་གནས་ཚུལ་ཕན་གྱི་ཚོགས་པ་དེ་གི་བཤད་དགོས།

དོ་ཁྱབ་རྫོགས་རྒྱུ་ཡིན་ཟེར་བཞིན་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ཨ་རིའི་རླུང་འཕྲིན་ཁང་ཡིན། ད་ལོ་སོག་ཡུལ་གྱི་ནང་དུ་གནམ་གཤིས་ཧ་ཅང་གི་གྲང་ངར་ཆེ་བར་བརྟེན་པ་དང་ཁ་བ་ཆེན་པོ་བབས་པ་སོགས་ཀྱི་རྐྱེན་གྱིས་ཉུང་མཐར་ཡང་སེམས་ཅན་ས་ཡ་གཉིས་ཙམ་ཞིག་འཁྱགས་ཤི་ཐེབས་ཡོད་པའི་གནས་ཚུལ་ཞིག་ཕུན་ཚོགས་ལྷུན་གྲུབ་ལགས་སྙན་སྒྲོན་ཞུ་གནང་གི་རེད།
སོག་པོ་རྒྱལ་ཁབ་གོ་བྷི་ཨ་མག་སུམ་ས་གནས་ཀྱི་དཔོན་རིགས་ཤིག་གིས་བརྗོད་དོན་ལྟར་ན་ད་ལོ་ལ་ཡུལ་དེ་ལ་གནམ་གཤིས་གྲང་ངར་ཆེ་དྲགས་པ་དང་ཁ་བ་ཆེན་པོ་འབབ་ཡོད་པའི་རྐྱེན་ལས་ད་བར་ཉུང་མཐར་ཡང་སེམས་ཅན་ས་ཡ་གཉིས་ལྷག་འཁྱགས་ཤི་ཐེབས་ཡོད་པ AFP གསར་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། སོག་ཡུལ་དུ་ནམ་རྒྱུན་སྤྱི་ཟླ་བཅུ་གཉིས་པ་ནས་སྤྱི་ཟླ་གསུམ་པའི་བར་ལ་གནམ་གཤིས་གྲང་ངར་ཆེ་དྲགས་པ་དང་ས་གནས་འགའ་ཤས་ལ་སྐབས་རེ་ལ་གནམ་གཤིས་དྲོད་ཚད་ཏུའུ་གྲངས་སེལ་སིའུ་ལྔ་བཅུ་ནས་ལྔ་བཅུ་ང་བརྒྱད་བར་དུ། མར་ཆག་གི་ཡོད་ཀྱང། ཉེ་ལམ་རྒྱལ་ཚོགས་ཀྱིས་བཏོན་པའི་སྙན་ཐོ་ཞིག་ལས་གསལ་བ་ལྟར་ན། ད་ལོ་ཡི་དགུན་ཁ་དེ་བཞིན་ན་ནིང་ལོ་ལས་གྲང་ངར་ཧ་ཅང་ཆེ་བ་དང། གནམ་གཤིས་ཀྱི་གནས་སྟངས་ནམ་རྒྱུན་ལས་ཚད་ཤིན་ཏུ་དམའ་མོ་ཡིན་པ་དང་ཁ་བ་འབབ་ཚད་ཧ་ཅང་ཆེན་པོ་ཡིན་པའི་གནམ་གཤིས་ཀྱི་རྐྱེན་པས་སྒོ་ཕྱུགས་སེམས་ཅན་རིགས་ལ་གོད་ཆག་ཡོང་གི་ཡོད་པ་རེད། སོག་ཡུལ་གྱི་ཞིང་འབྲོག་ལས་སྡེ་ཚན་གྱི་བརྗོད་དོན་ལྟར་ན་ཉེ་ལམ་བདུན་ཕྲག་གཅིག་གི་རིང་ལ་སྒོ་ཕྱུགས་སེམས་ཅན་ས་ཡ་གཉིས་དང་འབུམ་གཅིག་ལྷག་ལྟོགས་ཤི་ཐེབས་ཡོད་པ་རེད། གཞུང་འབྲེལ་བསྡོམས་རྩིས་ཀྱི་གཞི་གྲངས་ལས་གསལ་བ་ལྟར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་བར་དུ་སོག་ཡུལ་དུ་རྟ་ཟོག་ར་ལུག་སོགས་སྒོ་ཕྱུགས་སེམས་ཅན་ཁྱོན་བསྡོམས་བྱེ་བ་དྲུག་དང་ས་ཡ་བཞི་འབུམ་བདུན་ལྷག་གནམ་གཤིས་ཀྱི་རྐྱེན་པས་འཁྱགས་ཤི་ཐེབས་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱིས་གནམ་གཤིས་ལ་འགྱུར་ལྡོག་ཕྱིན་པའི་རྐྱེན་གྱིས་ད་ཆ་དྲག་ཆར་རླུང་འཚུབ་ལྡང་བའི་ལན་གྲངས་དང་ཤུགས་ཀྱང་མང་དུ་ཕྱིན་ཡོད་པ་དང་སོག་ཡུལ་དུ་འདས་པའི་ལོ་ངོ་བཅུ་ཡི་རིང་ལ་དྲག་ཆར་རླུང་འཚུབ་ཆེན་པོ་ཐེངས་དྲུག་བྱུང་ཡོད་པ་ལས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་བར་ལ་སྒོ་ཕྱུགས་སེམས་ཅན་ས་ཡ་བཞི་ལྷག་ལ། འཆི་སྐྱོན་བྱུང་ཡོད་པ་རེད། ད་ལོ་ཡི་དྲག་ཆར་རླུང་འཚུབ་ཀྱི་གནས་སྟངས་དེ་བཞིན་ན་ནིང་ལོ་ལ་ཐན་པ་ཆེན་པོ་བྱུང་བའི་རྐྱེན་ལས་སྔར་ལས་ལྷག་པར་གནས་སྟངས་སྡུག་ཏུ་ཕྱིན་ཡོད་པས། སྒོ་ཕྱུགས་སེམས་ཅན་གྱི་ཤ་ཤེད་ཞན་པོ་ཆགས་ཏེ་འཆི་སྐྱོན་འབྱུང་གི་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་བརྗོད་དོན་ལྟར་ན་སོག་ཡུལ་ནང་ལ་ད་ཆ་བརྒྱ་ཆ་བདུན་ཅུ་ཐམ་པ་ལ་དྲག་ཆར་རླུང་འཚུབ་ཀྱི་ཤུགས་རྐྱེན་ཐེབས་ཀྱི་ཡོད་པ་རེད། སོག་པོ་རྒྱལ་ཁབ་ཀྱི་མཐའ་ཡས་པའི་རྩྭ་ཐང་གི་སྟེང་ལ་སྒོ་ཕྱུགས་སེམས་ཅན་འཚོ་སྐྱོང་གི་ལས་རིགས་གཉེར་བཞིན་པའི་མི་མང་རྣམས་ལ་མཚོན་ན། སྔན་མ་ཡིན་ན་ཕལ་ཆེར་ལོ་ངོ་བཅུ་རེ་ཡི་མཚམས་སུ། ནམ་ཟླ་དགུན་ཁ་ཡི་དུས་སུ་རྩྭ་ཐང་ཐོག་ལ་འཁྱགས་རོམ་ཆགས་པ་དང་ཁ་བ་ཆེན་པོ་བབས་ནས་སེམས་ཅན་ལྟོགས་ཤི་ཐེབས་པའི་གནད་དོན་དེ་ནི་ཧ་ལས་ཧང་སངས་དགོས་པ་ཞིག་ཡིན་ཡང། ད་ཆ་ཕལ་ཆེར་ལོ་རེ་ལ་གནམ་གཤིས་དེ་ལྟ་བུ་རེ་ཆགས་ཏེ་དཀའ་ངལ་འཕྲད་ཀྱི་ཡོད་པ་རེད། རྐྱེན་དེ་ལ་བརྟེན་ནས་རྒྱལ་ཁབ་དེ་ཡི་ནང་ལ་ཐན་པ་ཆེན་པོ་བྱུང་བ་དང། རྩྭ་ཐང་བྱེ་ཐང་དུ་འགྱུར་བའི་དཀའ་ངལ་ཇི་སྙེད་ཅིག་ལུ་གུ་རྒྱུད་དུ་ཡོང་བཞིན་པ་རེད། སོག་ཡུལ་གྱི་འབྲོག་པ་ཚོ་ལ་ཆ་མཚོན་ན་སྒོ་ཕྱུགས་སེམས་ཅན་ནི་ཁོ་ཚོ་ཡི་འཚོ་བའི་རྟེན་ས་ཡོད་ན་མེད་ན་དེ་ཡིན་པས། ར་ལུག་དང་རྟ་ཟོག་སེམས་ཅན་ལ་གོད་ཆག་བྱུང་བར་བརྟེན། ལོ་ངོ་སྟོང་ཕྲག་གི་རིང་ནས་དར་བའི་སྲོལ་རྒྱུན་གྱི་འཚོ་བ་སྐྱེལ་སྟངས་དང། ཡུལ་གོམས་གཤིས་ལུགས་སོགས་ལ་དོ་ཕོག་ཆེན་པོ་ཐེབས་བཞིན་པ་རེད། ཉེ་དུས་བྱུང་བའི་གདུག་རྩུབ་ཆེ་བའི་དོན་རྐྱེན་མང་པོ་ཞིག་བྱུང་བ་དེས་སོག་ཡུལ་ནང་ལ་སྲིད་དོན་གྱི་ཐོག་ནས་དུས་མི་བདེ་བའི་ནང་ཁུག་གི་བདེ་གཟར་ཆེན་པོ་ཞིག་ཡོང་ཉེན་ཡོད་པ་དང། ད་ཆ་ལོ་རྒྱུས་རང་བཞིན་གྱི་རྒྱལ་ཡོངས་འོས་བསྡུ་ཡི་དུས་ཚོད་ལ་ད་དུང་ཟླ་བ་འགའ་ཤས་ལས་མེད་པ་རེད། སྔར་ཨུ་རུ་སུ་དམར་པོ་ཡི་འོག་ལ་བསྡད་མྱོང་ཡོད་པའི་སོག་པོ་ཡི་རྒྱལ་ཁབ་དེ་བཞིན་ད་ཆ་ཨུ་རུ་སུ་དང་རྒྱ་ནག་གཉིས་ཀྱི་བར་དུ་ཆགས་ཡོད་པའི་སྐམ་ས་ཁོ་ན་ཡི་རྒྱལ་ཁབ་ཅིག་ཡིན་པ་དང། དུས་རབས་ཉི་ཤུ་པའི་ལོ་རབས་དགུ་བཅུ་པའི་ནང་ལ་ཚད་ལྡན་མིན་ཡང་གསོན་ཉམས་ཀྱིས་ཕྱུག་པའི་དམངས་གཙོ་ཡི་རྒྱལ་ཁབ་ཅིག་ཆགས་ཡོད་ཅིང། ཐའེ་ཝན་དང་ཉི་ཧོང་སོགས་དང་བསྡུར་ཐབས་མེད་ཀྱང་ཡར་རྒྱས་འགྲོ་བཞིན་པའི་སྒང་ཡིན་པ་རེད། ན་ནིང་ལོ་ལ་དཔལ་འབྱོར་ཉམས་ཞིབ་པའི་རིག་མཛོད་ཞེས་པའི་ལོ་རེ་ཡི་དམངས་གཙོ་གི་གནས་ཚད་མཚོན་པའི་བསྡུར་ཚད་ཀྱི་ནང་ལ། སོག་ཡུལ་དེ་བཞིན་བང་རིམ་གྱི་ནང་ནས་ཨང་རིམ་བདུན་ཡར་འཕར་ཐུབ་ཡོད་པ་དང་འོས་བསྡུ་བྱེད་སྟངས་དང་གཞུང་གི་འགན་ནུས། ཆབ་འབངས་མི་སེར་གྱི་རང་དབང་སྲིད་དོན་ནང་ལ་མཉམ་ཞུགས་བྱེད་ཕྱོགས་སོགས་ལ་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་གསལ་གྱི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེའི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་འཛམ་གླིང་གསར་འགྱུར་སྙིང་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། ཡུ་རོབ་ཀྱི་རྒྱལ་ཁབ་སྦེལ་ཇམ་གྱི་རྒྱལ་ས Brussels ན་འཚོགས་བཞིན་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ལ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་དབུ་ཁྲིད་དང་འཐུས་མི་བརྒྱ་དང་བདུན་ཅུ་ཙམ་ཞིག་ཡོད་པ་ཚོས་མཉམ་འབྲེལ་གྱི་གསལ་བསྒྲགས་ཤིག་སྤེལ་ཏེ། སྡེ་དགེ་ཁུལ་དུ་བོད་པའི་དགེ་འདུན་པ་གཙོས་པའི་ས་གནས་བོད་མི་ཚོས་འབྲི་ཆུ་སྟོད་རྒྱུད་ཀྱི་ཆུ་རགས་རྒྱག་རྒྱུའི་ལས་འཆར་ལ་འཚེ་མེད་ཞི་བའི་ཐོག་ནས་ངོ་རྒོལ་དང་ས་གནས་གཞུང་གི་ལས་ཁུངས་མདུན་དུ་ཞི་རྒོལ་དང། མི་མང་ཚོས་པུས་མོ་སར་བཙུགས་ཏེ་ངུ་འབོད་བྱེད་བཞིན་ཡོད་ན་ཡང་རྒྱ་ནག་གཞུང་གི་དཔོན་རིགས་ཚོས་ཞུ་འབོད་བྱེད་མཁན་མི་སྟོང་ཕྲག་གཅིག་ཙམ་འཛིན་བཟུང་དང་དྲག་གནོན་བྱེད་རྒྱུ་དེ་དག་མཚམས་འཇོག་དགོས་པ་དང་རྒྱ་ནག་གཞུང་གི་འཛུགས་སྐྲུན་དེས་རྐྱེན་པས་བོད་མི་ཉིས་སྟོང་ལྷག་ཙམ་ཞིག་གནས་སྤོས་བྱེད་དགོས་ཀྱི་ཡོད་པ་དང་དུས་རབས་བཅོ་གསུམ་པ་ནས་བྱུང་པའི་རིན་ཐང་དང་བྲལ་བའི་ལྡེབས་རིས་ལ་སོགས་པའི་གནའ་རྫས་གཏོར་བཤིག་ཏུ་འགྲོ་གི་ཡོད་པས་ཆུ་གློག་གསར་རྒྱག་གི་ལས་འཆར་དེ་ཕྱིར་འཐེན་དགོས་པའི་འབོད་སྐུལ་ཞུས་པ་དང་འཛིན་བཟུང་བྱས་པའི་བོད་མི་ཚོ་འཕྲལ་དུ་གློད་བཀྲོལ་དགོས་པ་སོགས་གསལ་བསྒྲགས་སྤེལ་འདུག། ཁ་སང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔའི་ཉིན་མོ་སྦེལ་ཇམ་དུ་ཡོད་པའི་བླ་བྲང་ཤིང་ལུང་གི་འགོ་ཁྲིད་ཚོགས་ཆུང་གི་འགོ་ཁྲིད་འོག་ཏུ་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་སློབ་དཔོན་ཟུར་པ་དང་ཁེ་ན་ཌའི Toronto སློབ་གྲྭ་ཆེན་མོའི་སྤྱི་ཚོགས་རིག་པའི་འབུམ་རམས་པ་ལྡོང་ཆེན་ཀ་བ་རྒྱ་ལོ་ལགས་ཀྱིས་བརྩམས་གནང་བའི་ཁྲི་ཆེན་གུང་ཐང་འཇམ་པའི་དབྱངས་སྐུ་ཕྲེང་དྲུག་པ་རྗེ་བཙུན་འཇིགས་མེད་བསྟན་པའི་དབང་ཕྱུག་བཟང་པོའི་མཛད་པའི་སྲིད་པ་མགུ་བའི་གཏམ་དཔེ་ཞེས་པའི་དཔེ་དེབ་དེ་དབུ་འབྱེད་གནང་ཡོད་པ་རེད། ཨ་མི་རི་ཀའི་ནང་དུ་ཡོད་པའི་པ་ལི་སི་ཐན་གྱི་མི་རིགས་ཡིན་པའི་དམག་མི་གཅིག་གིས་རྒྱལ་ས་ཝཱ་ཤིང་ཐན་ནང་གི་ཨི་སི་རལ་གྱི་གཞུང་ཚབ་མདུན་དུ་རང་ལུས་མེར་སྲེག་བཏང་སྟེ་པ་ལི་སི་ཐན་གྱི་དམག་དེར་ངོ་རྒོལ་བྱས་ཡོད་པ་རེད། ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན།